ཉོན་མོངས་སྐྱེ་བའི་རྐྱེན་བྱེད་པའི་ཁྲོད་ན་སྐྱེ་བོ་ངན་ཁྲོད་སེ་ར་ནུ་ག་སྐྱེ་བོ་ངན་ཁྲོད་གནས་པས་ཀྱང་སོང་ཉོན་མོངས་སྐྱེ་བའི་རྐྱེན་བྱེད་པའི་ཁྲོད་ན་གནས་པས་ཀྱང་སེམས་ཀྱི་རྨ་འདི་རྟག་ཏུ་བསྲུང་དགོས་སོ། ཚིག་ནི་ཨེ་ལ་རྐང་པའི་ཟིན་ཆགས་ཚིག་ནི་ཚིག་ནི་རྐང་པའི་ཟིན་ཐུགས་ཀྱི་སོ། མ་གྲངས་དྲོལ། ཡི་གེ་ཡི་དྭགས་ལ་མ་བརྟགས་ཀྱང་ཕྱིས་དེ་དག་མ་བཅོས་ཡོད་དེ།

སེམས་ཀྱི་སྤྱོད་པ་ལ་བརྟག་པ་ལ། དང་པོ་སེམས་དགེ་བའི་དམིགས་པ་ལ་གདགས་པ་ནི། གདགས་པ། སེམས་དགེ་བའི་དམིགས་པ་ལ་གདགས་པ་ནི། སེམས་ཀྱི་གླང་ཆེན་སྨྱོན་པ་ནི། ཆོས་ལ་སེམས་པའི་ཀ་ཆེན་ལ་ཇི་ལྟར་བཏགས་པ་མི་འཆོར་བར་དེ་ལྟར་འབད་པ་ཀུན་གྱིས་བརྟག། སེམས་ཀྱི་གླང་ཆེན་མ་དུལ་ཞིང།

ཆོས་ལ་སེམས་པའི་དམིགས་པའི་ཀ་ཆེན་ལ། ཇི་ལྟར་བཏགས་པ་མི་འཆོར་བར། དེ་ལྟར་འབད་པ་ཀུན་གྱིས་བརྟག་པར་བྱའོ། ཆོས་ལ་སེམས་པས་གཅིག་ཏུ་བྱ་བར་ཁས་བླངས་པའི་ལས་ཀ་ག་གི་ཡིན་ནས་ལས་ཀ་གཅིག་ཏུ་བྱ་བར་ཁས་བླངས་པའི་ཆོས་ལ་དམིགས་པ། དེ་འདྲའི་དམིགས་པའི་དམིགས་པ་ཀ་ཆེན་ལ་དཔེ་བཞག་པ་ཀ་བ་ཀ་ཆེན་སུམ་ཀ་བ་ནི་འདི། ཀ་ཆེན་ལ་དཔེ་བཞག་ནས་སྙིང་ན་ཀ་ཆེན་ལ་ཇི་ལྟར་བཏགས་པ་དེ་བཏགས་ནས་མི་འཆོར་བར་དེ་ལྟར་འབད་པ་ཀུན་གྱིས་བརྟག་པར་བྱའོ། སེམས་ཀྱི་ཀུན་སྤྱོད་དང་པོ་སེམས་ཀྱི་དགེ་བའི་དམིགས་པ་ལ་གདགས་པ་དེ་ལ་བྱེད་ད་གཉིས་པ་དགེ་བ་ལ་རྩེ་གཅིག་པར་འགྱུར་མི་འགྱུར་བརྟག་པ་ནི། ཅི་ནས་ཏིང་འཛིན་ཅི་ནས་ཏིང་འཛིན་བརྩོན་པ་ནི་སྐད་ཅིག་གཅིག་ཀྱང་མི་འཆོར་བར་བདག་གི་ཡིད་འདི་གར་སྤྱོད་ཅེས་དེ་ལྟར་ཡིད་ལ་སོ་སོར་བརྟག། དེ་ལྟར་ཡིད་ལ་དེ་ལྟར་ཡིད་ལ་སོ་སོར་བརྟག། དེ་ལྟར་ཡིད་ལ་དེ་ལྟར་ཡིད་ལ་སོ་སོར་བརྟག། དེ་ལྟར་ཡིད་ལ་སོ་སོར་བརྟག། བདག་གིས་ཅི་ནས་ཀྱང་དགེ་བའི་ཆོས་ལ་མ་ཡེངས་པའི་ཏིང་ངེ་འཛིན་ལ་བརྩོན་པ་ནི། དགེ་བའི་ཆོས་ལ་མ་ཡེངས་པའི་ཏིང་ངེ་འཛིན་ལ་བརྩོན་པ་ནི་སྐད་ཅིག་གཅིག་ཀྱང་དེ་ལས་གཞན་དུ་མི་འཆོར་བར་བྱས་ཏེ། བདག་གི་ཡིད་འདི་བྱ་བ་དང་བྱ་བ་མ་ཡིན་པའི་ཆ། ཆ་གར་སྤྱོད་ཅེས་དེ་ལྟར་ཡིད་ལ་ཡང་ཡང་དུ་སོ་སོར་བརྟག་པར་བྱའོ། བྱ་བ། དགེ་བའི་ཆོས་ལ་མ་ཡེངས་པའི་ཏིང་ངེ་འཛིན་ལ་བརྩོན་པ་སྟེ། དགེ་བའི་ཆོས་ལ་མ་ཡེངས་པའི་ཏིང་ངེ་འཛིན་ལ་སེམས་རྩེ་གཅིག་ལས་བརྩོན་པ་དེ་སྐད་ཅིག་ཀྱང་དེ་ལས་གཞན་དུ་མི་འཆོར་བར་བྱས་ནས། བདག་གི་ཡིད་འདི་བྱ་བ་དང་བྱ་བ་མ་ཡིན་པ། ཆ་གར་སྤྱོད་ཅེས་ཆ་ག་ལ་སྤྱོད་ཀྱི་འདུག་ག་དེ་དེ་ལྟར་ཡིད་ལ་ཡང་དང་ཡང་དུ་སོ་སོར་བརྟག་པར་བྱའོ་སྟེ་བརྟག་པར་བྱའི།

གནང་བཀག་གི་བྱ་བའི་སྐབས་བཤད་པ། སངས་རྒྱས་ཀྱི་གནང་བཀག་གི་བྱ་བའི་སྐབས་བཤད་པ། འཇིགས་དང་དགའ་སྟོན་སོགས་འབྲེལ་བར་འཇིགས་དང་འཇིགས་དང་དགའ་སྟོན་སོགས་འབྲེལ་བར་གལ་ཏེ་མི་ནུས་ཅི་བདེར་བྱ། འདི་ལྟར་སྦྱིན་པའི་དུས་དག་ཏུ་ཚུལ་ཁྲིམས་བཏང་སྙོམས་བཞག་པར་གསུངས།

བློ་གྲོས་མི་ཟད་པས་ཞུས་པའི་བློ་གྲོས་མི་ཟད་པས་ཞུས་པའི་མདོ་ལས། དེ་ལྟར་སྦྱིན་པའི་དུས་སུ་ཚུལ་ཁྲིམས་བསྡུས་ཏེ་བཏང་སྙོམས་བྱའོ་ཞེས་གཉིས་ཀ་དུས་གཅིག་ཏུ་མི་ནུས་ཤིང། སྦྱིན་པ་ལ་སློབ་པ་གཙོ་བོར་གྱུར་པའི་སྦྱིན་པའི་དུས་དག་ཏུ་ཚུལ་ཁྲིམས་ཕྲ་མོ་བསྒྲུབ་མི་ནུས་པ་བཏང་སྙོམས་དུ། བཏང་སྙོམས་སུ་བཞག་པར་གསུངས་སོ། བཏང་སྙོམས་སུ་བཞག་པར་གསུངས་སོ། ཚུལ་ཁྲིམས་བཏང་བཞག་པར་གསུངས་སོ། ལམ་གྱི་གོ་རིམས་ལ་མཁས་པར་བྱས་ནས་ལམ་གྱི་གོ་རིམས་ལ་མཁས་པར་བྱས་ནས་རིམ་ཅན་དུ་རྫོགས་པར་བྱ་དགོས་པའི་དོན་ནོ། སྦྱིན་པ་ལས་ཚུལ་ཁྲིམས་མཆོག་ཏུ་གྱུར་པ། ཇི་ལྟར་བཏང་སྙོམས

སྔོན་མ་སྔོན་མ་ལས་ཕྱི་མ་ཕྱི་མ་མཆོག་ཡིན། སྔོན་མ་སྔོན་མ་ལས་ཕྱི་མ་ཕྱི་མ་ཕྲ་བ་ཡིན་ཟེར་བའི་དམན་མཆོག་གི་རིམ་པ་མདོ་སྡེ་རྒྱན་ལ་ཡོད་པས། ད་སྦྱིན་པ་ལས་སྦྱིན་ནས་ཚུལ་ཁྲིམས་མཆོག་ཏུ་གྱུར་པ་བས་ཡིན། ཡིན་ན་ཡང་འདི་ནི་རུ། དེ་ནི་སྦྱིན་པའི་དུས་དག་ཚུལ་ཁྲིམས་བཏང་སྙོམས་བཞག་པར་བྱ་ཟིན་པའི་མི་དང་བློ་གྲོས་མི་ཟད་པའི་མདོ་ལས་དེ་ལྟར་གསུངས་པ་འདུག་ག། དེ་ཚོ་གཉིས་ཀྱི་དོན། གང་ཞིག་བསམས་ཏེ་བྱར་བརྩམས་པ། དེ་ལས་གཞན་དུ་མི་བསམ་སྟེ། དེར་གཏད་པ་ཡི་བསམ་པ་ཡིས་དེ་ཉིད་རེ་ཞིག་བསྒྲུབ་པར་བྱ། དེ་ལྟ་ན་ནི་ཀུན་ལེགས་བྱས། གཞན་དུ་གཉིས་ཀར་མི་འགྱུར་རོ། ཤེས་བཞིན་མ་ཡིན། ཉེ། ཉོན་མོངས། དེ་ལྟ་ན་ནི་འཕེལ་མི་འགྱུར། གོ་རིམ་ངེས་ཅན་དུ་སློབ་དགོས་པའི་བྱ་བ་གང་ཞིག་གི་ཐོག་མར་བློས་བསམས་ཏེ། བློས་བསམས་ཏེ་ནི་བྱ་བ་གོ་རིམ་ངེས་ཅན་དུ་བསམ་དགོས་པ་དེ་མ་ཕ་ཉག་ནི་ཨ་ཡི་ཟེར་ངོ། ཉག་ནི་ད་ཉག་ནི་ཕ་ཆོས་དེ་འདྲས་ཟེར་ཡོད་པ་དེ་དོན། འཇིགས་དང་དགའ་སྟོན་སོགས་འབྲེལ་བར་གལ་ཏེ་མི་ནུས་ཅི་བདེར་བྱ། དེ་ལྟར་སྦྱིན་པའི་དུས་དག་ཏུ་ཚུལ་ཁྲིམས་བཏང་སྙོམས་བཞག་པར་གསུངས། སེམས་དབེན་བྱེད་བློ་གྲོས་མི་ཟད་པའི་མདོ་ལས་དེ་ཉིད་གཉིས་ཀ། སྦྱིན་པ་དང་དྲི་ཟར་ནུབ་པ་བཏང་སྙོམས་བྱའོ་ཞེས་གཉིས་ཀ་དུས་གཅིག་ཏུ་མི་ནུས་ཤིང། སྦྱིན་པ་ལ་སློབ་པ། སྦྱིན་པ་ལ་སློབ་པ་གཙོ་བོར་གྱུར་པས། སྦྱིན་པའི་དུས་དག་ཏུ་ཚུལ་ཁྲིམས་ཕྲ་མོ་བསྒྲུབ་མི་ནུས་པར་བཏང་སྙོམས་སུ་བཞག་པར་གསུངས་སོ། བདག་ནེམ་སོ་བ་ཅའི་དཔེ་དེ་རེས་འགའ་འཕྲེང་བའི་སྦྱིན་པ། སྦྱིན་པ། སྦྱིན་པ་ལྟ་བུ་ནི་སྦྱིན་པ་མི་འཇིགས་པའི་སྦྱིན་པ། མི་འཇིགས་པའི་སྦྱིན་པ་མི་ལྟ་བུ་ཅིག་སྲོག་སྐྱོབ་པའི་སྦྱིན་པའི་ཁ་ཐུག་དེ་འདྲ་ཡིན་ན། སྲོག་སྐྱོབ་བྱུང། སྲོག་སྐྱོབ་དགོས་འགེགས། མི་ནག་ཅན་དེ་འདྲ་ཡོང་ནས་དེ་འདྲ་གྲོལ་ནས་དེ་འདྲ་མཐོང་བ་དེ་འདྲ་ཡིན་ནས་དེ་སྐྱོབ་དགོས་ཀྱི་ཡོད་ན་སྦྱིན་པ། ཁོ་ནག་ཅན་མཐོང་ནས་མི་ནག་ཅན་ལ་སྦྱར་ན་ཡོད་ད་ག་ལ་སྦྱར་ན་འགྲིག་གི་རེད།

ཁོའི་ཁ་ཐུག་ལ་འུ་རང་གི་ཚུལ་ཁྲིམས་ཕྲ་མོ་ད་མི་འདུག་བསམ་པ་དེ་འདྲ་ཞིག་བྱས་ནས་འོ་དེ་གཙོ་ཆེ་བས་འོ་དེ་ཚུལ་ཁྲིམས་ཕྲ་མོ་དང་སྦྱིན་པ་ཁོ་ཚོ་གཉིས་ཀྱི་ནང་ནས་ཁོ་མི་འཇིགས་པའི་སྦྱིན་པས་སྐྱོབ་དགོས་ཀྱི་ཡོད་ན་མི་འཇིགས་པའི་སྦྱིན་པ་དེ་གཙོ་ཆེ་བ་བྱ་བ་བས་དེ་ལྟ་བུའི་དེར་མི་འདུག་ཟེར་ངའི་ཚུལ་ཁྲིམས་ཕྲ་མོ་བྱམས་པ་ཤར་བ་ནས་གཞན་ཚུལ་ཁྲིམས་སྲུང་དགོས་པ་ང་ཚུལ་ཁྲིམས་ཕྲ་མོ་བྱེད་ལ་ད་མི་འདུག་བསམ་པ་དེ་འདྲ་ཤར་བ་དང།

ཁམས་པ་མ་རུང་བ་བྱེད་དེ། གཞན་འཇིགས་པ་ལས་སྐྱོབ་པའི་ཡས་དེ་གཙོ་བོ་བྱས་ན་གཙོ་བོ་གྱིས། འོ་ད་དེ་འདྲའི་དང། དེ་ནི་མྱང་ཡེ་ལས་འཇིགས་དང་དགའ་སྟོན་ཟེར་ནུ་ག། རང་སྲོག་ལ་སྐྱོབ་པའི་ཕྱིར་དུ་ཡང་གནས་སྐབས་དེ་འདྲ་ཕྲ་མོ་དེ་འདྲའི་ཐུག་དུས་ཙམ་ནས་ཡིན་ན། ད་ག་འདྲའི་ཐུག་དུས་ཙམ་ནས་ཡིན་ན་ཡང། དེ་འདྲ་གི་ཕྲ་མོ་དེ་འདྲ་གི་ཐུག་པ་དང་རང་སྲོག་ལ་སྐྱོབ་པ་པོ་བྱེད་ཀྱི་ཡིན་ན་རང་སྲོག་ལ་སྐྱོབ་པ་དེ་གཙོ་བྱས་ཡིན་ན་ཡང་ཕྲན་བུ་གི་སྲོག་ལ་སྐྱོབ་པ་པོ་གཙོ་བྱས་བྱས་དེ་འདྲ་གི་ད་དགའ་སྟོན་དེ་འདྲ་དགའ་སྟོན་དུས་མཆོད་ལ་སོགས་པ་ནི་འདྲ་གི་དགའ་སྟོན་ཆེན་མོ་དེ་འདྲ་དེ་འདྲ་བྱེད་པའི་ཁ་ཐུག་ལ་ཡིན་ན་ཡང་ཕྲན་བུ་གི་སངས་རྒྱས་ཀྱི་སྣང་བ་ཡུན་རྒྱལ་དེ་འདྲ་ཡིན་ན་རེ་ཞིག་དེ་འདྲ་བཞག་ནས་འགྲིག་གདའོ་ད་དེ་འདྲའི་སྐོར་ལ་སྦྱར་ཡོད་བཟོ་འདུག་ཨ་འདི་ནི་དེ་བྲིས་ལ་གསལ་བོ་མི་འདུག་གདའོ་དེ་འདྲའི་སྤྱི་ལ་ཆ་བཞག་ན་འགྲིག་གདའོ་ད། ད་འོ་ཨ་ནི་བྱ་བ་གང་དང་གང་ཡིན་ན་གང་ཞིག་བྱར་ཏེ། གང་ཞིག་བསམས་ཏེ་བྱར་བརྩམས་པ། དེ་ནི་དེ་ལས་གཞན་དུ་མི་བསམ་སྟེ་དེར་གཏད་པ་ཡི་བསམ་པ་ཡིས་དེ་ཉིད་རེ་ཞིག་བསྒྲུབ་པར་དེ་ལྟ་ན་ནི་ཀུན་ལེགས་བྱས་གཞན་དུ་གཉིས་ཀར་མི་འགྱུར། ཤེས་བཞིན་མ་ཡིན་ཉེ་ཉོན་མོངས་དེ་ལྟ་ན་ནི་འཕེལ་མི་འགྱུར། གོ་རིམ་ངེས་ཅན་དུ་སློབ་དགོས་པའི་བྱ་བ་ག་འདྲ་ཅིག་ཡིན་ན་ཡང་སོ་སོར་གོ་རིམ་ངེས་ཅན་དུ་སློབ་དགོས་པའི་བྱ་བ་གང་ཞིག་ཐོག་མར་བློས་བསམས་ཏེ་བྱར་བརྩམས་པ། དེ་ལས་གཞན་དུ་མི་བསམ་སྟེ། བྱ་བ་དང་པོ་གོ་དུས་གོ་རིམ་ངེས་ཅན་དུ་བྱ་བ་དེ་བྱེད་དགོས་ཡོད་བསམས་པ་ཁོ་རང་བརྩམས་པ་ཁོ་རང་བྱེད་པ་ལས་ཁོའི་གཞུག་དེ་ལ་ཡང་ཁོ་ལས་བྱ་བ་ཁ་ཆད་ཅིག་བྱུང་ན་ཡང། ནི་སྔོན་མ་འོ་བཞག་མཇུག་མ་དེ་མ་བྱེད་གསུངས་དེ་ལས་གཞན་དུ་མི་བསམ་སྟེ་ཐོག་མར་བརྩམས་པས། ཐོག་མར་བརྩམས་པའི་སྦྱིན་པ་དེར་ཡིད་གཏད་པའི་བསམ་པ་ཡིས་སྦྱིན་པ་དེ་ཉིད་རེ་ཞིག་བསྒྲུབ་པར་བྱ་སྟེ། ལམ་ལ་གོ་རིམ་ངེས་ཅན་དུ་བསླབ་པ་དེ་ལྟ་བུ་ནི་ཀུན་ལེགས་པར་བྱས་པར་འགྱུར་གྱི། གཞན་དུ་གོ་རིམ་བཟློག་ན་སྔ་ཕྱི་གཉིས་ཀ་མཐར་ཕྱིན་པར་མི་འགྱུར་རོ། བྱ་བ་གང་དང་གང་ཡིན་ན་ཡང་བྱ་བ་དང་པོར་བརྟག་དཔྱད་བྱས་ནས་བརྩམས་པའི་བྱ་བ་དེ་ལེགས་པར་གྲུབ་སྟོང་ལ་གྲུབ་སོ་ཐུགས་ཟིན་གསུང་ངོ། རིམ་པ་མི་ཤེས་པས་ཟང་ཐལ་ཤེས་བཞིན་ཤེས་བཞིན་མ་ཡིན་པའི་ཉོན་མོངས་མ་གི་གོ་ལ་ཡོད་དང་ཉེ་ཉོན་ཉི་ཤུའི་ཁོངས་ཡིན་ཤེས་བཞིན་མ་ཡིན་པས། རིམ་པ་མི་ཤེས་པས་ཤེས་བཞིན་མ་ཡིན་པའི་ཉེ་བའི་ཉོན་མོངས་རྣམས་ལམ་རིམ་པ་བཞིན་དུ་ཤེས་པ་དེ་ལྟ་ན་འཕེལ་བར་མི་འགྱུར་བས་ལམ་གྱི་གོ་རིམ་ལ་མཁས་པར་བྱའོ། ད་ཤེས་བཞིན་མ་ཡིན་པའི་ཉོན་མོངས་དེ་ཡོང་གི་མིན་པས་ཏེ། ལམ་གྱི་རིམ་པ་དང་པོ་བྱས། དང་པོ་གང་བྱར་བརྩམས་པ་དེ་རང་བྱས་ནས་རིམ་པ་ལྟར་བྱས་སོང་ན་ཤེས་བཞིན་མ་ཡིན་པའི་ཉོན་མོངས་དེ་ཡོང་གི་མིན་པས་སོ། ཤེས་བཞིན་མ་ཡིན་ཉེ་ཉོན་མོངས་དེ་ལྟར་ན་ནི་འཕེལ་མི་འགྱུར།

ལུས་ཀྱི་བསླབ་པ་ཉམས་པ་བསྲུང་བ་ལ་གསུམ། རྣམ་གཡེང་གི་དབང་དུ་མི་བཏང་བ་བྱས། དོན་མེད་པའི་སྤྱོད་པ་བཏང་བ། བྱ་བ་བྱེད་པའི་ཚེ་ཀུན་སློང་གི་བསམ་པ་བརྟག་པའོ། བྱ་བའི་ཀུན་སློང་བསམ་པ་དེ་དེ་བཞིན་ཉག་ཡེ་རོའི་སེམས་ཀྱི་བསམ་པ་སྟོང་ལ་བརྟག་དགོས་པས་གསུངས་སོ། ཐུགས་གསོ་གསུམ་བྱས།

དོན་མེད་པའི་སྤྱོད་པ་སྤང་བ། བྱ་བ་བྱེད་པའི་ཚེ་ཀུན་སློང་གི་བསམ་པ་བརྟག་པ། ད་རྣམ་གཡེང་གི་དབང་དུ་མི་བཏང་བ་ནི། བྲེ་མོའི་གཏམ་ནི་སྣ་ཚོགས་དང་ངོ་མཚར་ལྟད་མོ་རྣམ་མང་པོ་ཀུན་ལའང་འཇུག་པར་གྱུར་པ་ན་དེ་ལ་ཆགས་པ་སྤང་བར་བྱ། བྲེ་མོའི་གཏམ་ཟེར་མཁན་ནི་རྒྱལ་པོ་དང་ཆོམ་རྐུན་གྱི་གཏམ་སོགས་དང། རྒྱལ་པོ་དང་ཆོམ་རྐུན་གྱི་དེ་འདྲ་གི་གཏམ་སོགས་པ། ནང་མའི་གཏམ་རྒྱུད་དེ་འདྲ་མང་གི་དེ་འདྲ་ཨོ་ཡིན་གྱི། རྒྱལ་པོ་དང་ཆོམ་རྐུན་གྱི་གཏམ་སོགས། བྲེ་མོའི་གཏམ་ནི་ཟེར་དེའི་དོན་པའི་ད་སྐད་ཆ་ཆོ་མེད་ཆོ་ཡོད་ལབ་མི་ལབ་ད་འབྲེལ་བ་མེད་མཁན་གྱི་ད་སྐད་ཆ་ཐུགས་རྒྱུད་མང་གི་བཤད་ནས་ཁོ་རང་སྡོད་ཐོག་ཁག་ཅིག་ཡོད་པ། དེ་འདྲའི་གི་གཏམ་དེ་ཚོ་བྲེ་མོའི་གཏམ་ཡིན་བྲེ་མོའི།

ཆགས་པར་མི་བྱ་ཞིང་རྒྱུན་གཏན་དེ་འདྲ་བྱས་ན་འགྲིག་གི་མེད་པས་མྱ་ཡས་ལ་དཀོན་མཆོག་མཆོད་པའི་ཆེད་དང་དེ་འདྲའི་ག་དུ་ལ་ཡིན་ན་དང་གླུ་གང་སྙན་སྙན་དང་ད་ནི་གཟུགས་པོའི་འཁྲབ་སྟོན་གང་འཁྲབ་ཡས་ཡོད་དེ་ཡང་ཁོ་རྒྱན་འགྲུབ་ཡོག་མཆོད་པར་འགྲུབ་ཡོག་ཡང་དེ་འདྲ་བྱས་ན་འགྲིག་ཡོག་གསུངས་མྱ་ཡས་ད་འདི་དུས་རྒྱུན་རྒྱུན་གཏན་ནི་གལ་མ་བྱེད་གསུངས་ད། ངོ་མཚར་བའི་ལྟད་མོ་མང་པོ་བྱས། གླུ་གར་ལ་ཆགས་པའི་ངོ་མཚར་བའི་ལྟད་མོ་རྣམ་པ་མང་པོ་ཀུན་ལ་འཇུག་པར་མི་བྱ་ཞིང། དགོས་པ་ཡོད་པའམ་གཞན་གྱི་ངོར་འཇུག་པ་ན་བྱ་བ་དེ་ལ་ཆགས་པ་སྤངས་པའོ། ཡིན་གཅིག་མིན་གཅིག་གི་དགོས་པའི་དབང་གིས་ལྟད་མོ་ལ་འགྲོ་དགོས་ཡས་ལ་སོགས་པ་དང་ཨོ་ད་དེ་འདྲ་གི

མིའི་རིགས་ནི་དེ་ཡིན་སོང་ང་ནུབ་པ་ལུས་ཀྱི་གང་ཟག་ལུས་ཀྱི་བསླབ་པ་ཆེ། ལུས་ཀྱི་བསླབ་པའི་ནང་ནས་ལུས་ཀྱི་བསླབ་པ་མང་པ། ལུས་ཀྱི་བསླབ་པ་ཉམས་པ་འཕེལ་བ་ཨ། ཉམས་པ་ལ་གསུམ་ས། རྣམ་གཡེང་གི་དབང་དུ་མི་གཏང་བ། དེ་རྣམ་གཡེང་དབང་དུ་ས་བཅད་ཡོད་ལ་ལྟོས་ཤིག་རྣམ་གཡེང་དབང་དུ་མི་བཏང་དེ་རྣམ་གཡེང་དབང་དུ་བཏང་བ་མང་པ།

གང་ཟག་པ། དེ་ལས་བྱུང་བ་པོ་ས་བཅད་ནི་ག་འདི་དྲི་བ་ཡོད་ས་བཅད་ནི་དེ་ནི་འུ་རའི་རྒྱུའི་ཐུག་ཡོད་དེ་འདྲ་ཤན་འབྱེད་སྟངས་ཐུག་རྒྱུའི་དུས་རྒྱུན་འུ་རའི་གང་མོ་ཆེ་སྤྱོད་འཇུག་འགྲེལ་པ་ཅི་མ་ཏག་དེ་ཚིག་གཅིག་རྒྱབ་ནས་བཞག་ནས་ག་པ་ག་ཚོད་བཀླག་གི་ཡོད་མེད་ད་ནི་ཁོ་བྱས་སོ་ན་དོན་མེད་ཀྱི་སྤྱོད་པ་སྤངས་སོ་ལུས་ཀྱི་བསླབ་པ་ཁོ་ལ་མི་གཡེང་བ་དང་དོན་མེད་ཀྱི་སྤྱོད་པ་སྤངས་སོ་གསུམ་བཞག་སོང་དོན་མེད་ཀྱི་སྤྱོད་པ་དོན་མེད་ནོ་ག་དོན་མེད་དོན་མེད་ས་རྐོ་རྩྭ་གཅོད་དང་ས་རིས་འབྲི་སོགས་བྱེད་གྱུར་ན་བདེ་གཤེགས་བསླབ་པ་དྲན་བྱས་ནས་སྐྲག་པས་དེ་ཡི་མོད་ལ་དོར། དགེ་སློང་མིན་ན་ཡང་དོན་མེད་པར་ས་བརྐོ་བ། དགེ་སློང་ལ་ཡིན་ན་ས་བརྐོ་བའི་ལྟུང་བྱེད་ཡོད། དགེ་སློང་ཡིན་ན་ད་དགེ་སློང་མིན་མཁན་གྱི་འུ་རའི་ཁྱེད་རང་དགེ་ཚུལ་ལ་སོགས་པ་དེ་འདྲ་ཡིན་ན་ཡང་དོན་མེད་པར་ས་བརྐོ་རྒྱུ་མོར་ས་སོར་བཞི་པ་གང་འདོད་པ་ཅིག་བརྐོ་སོང་ན་བརྐོ་མ་ཆོག་གསུངས། དོན་མེད་པར་ས་བརྐོ་བ། དོན་མེད་པར་རྩྭ་གང་བྱུང་མང་བྱུང་བཅད། རྩྭ་གཅོད་པ། དེ་ནས་ས་རིས་འདྲི་བ་ཟ། དོན་དག་མེད་ལ་རི་མོ་བྲིས་ག་ནི་ནི་པ་སྐྱ་ར་ནི་ཚོ་ད་གང་བྱུང་མང་བྱུང། དེ་འདྲ་མ་བྲིས་སོང་དོན་མེད། ས་རིས་འདྲི་བ་སོགས་བྱེད་པར་གྱུར་ན། བདེ་གཤེགས་ཀྱི་བསླབ་པ་དྲན་པར་བྱས་ནས་སོང་སངས་རྒྱས་བཅོམ་ལྡན་འདས་ཀྱིས་མ་བྱེད་གསུངས་པའི་བསླབ་པ་དེ་དྲན་པར་བྱས་ནས་ཉེས་དམིགས་ལས་སྐྲག་པས་དེའི་མོད་ལ་དོར་བར་བྱའོ། སངས་རྒྱས་ཀྱི་བསླབ་པ་ལ་ཁྱད་གསོད་མ་བྱ། སངས་རྒྱས་ཀྱི་བསླབ་པ་ལ་ཁྱད་གསོད་བྱས་ན་ཨེ་ལའི་འདབ་ཀླུ་བཞིན་ཟེར་བ་ད་དུས་ལམ་རིམ་ཆེན་མོ་ལ་ག་ས་ག་ལ་གསུངས་ཡོད་པ་བཀོད་ཡོད་པ། ཀླུ་ཨེ་ལའི་འདབ་ཀླུ་ཟེར་མཁན་དེ་ལ་སྐྱེ་བ་བས་སངས་རྒྱས་ཀྱི་བཅས་པ་ལ་ད་ཁོ་ལྕང་མ་རྐང་གཅིག་པང་གཅིག་བས་འོ་དེ་འདྲའི་ཡིན་ད་ནི་འདྲའི་ཅིག་བཀའ་བ་ལ་ད་ག་འདྲའི་དེ་ཡོད་འགྲོ་ཟེར་ཨོ་ཁྱད་གསོད་བྱས་ནས་སངས་རྒྱས་ཀྱི་བསླབ་པ་ལ་ཁྱད་གསོད་ནས་ཨོ་ད་དེ་འདྲ་བྱས་པ་ལ་བརྟེན་ནས་དེ་ནི་ཀོ། ཀླུ་ཨེ་ལའི་འདབ་ཀླུ་སིང་གའི་གོ་ལ། ཀླུ་གཅིག་ལ་སྐྱེས་ཀླུ་ཁོའི་སྤྱི་གཙུག་དེ་ནས་ཡར་བལྟས་ཏེ། ཤིང་སྡོང་ཆེན་འདི་འདྲ་བོ་ཅིག་སྐྱེས་དེ་ཤིང་སྡོང་ཅིག་སྐྱེས་སྐྱེས་སོང་ན་ལྷགས་པ་རྒྱབ་རྩེ་ལས་ཡིན་ན་ཁོ་སྤྲུགས་ནས་ཀླད་པ་ལུས་གང་པོར་སྤྲུགས་ནས་སྡུག་བསྔལ་ག་འདྲས་ག་འདྲས་ཞིག། ཨོ། དེ་འདྲ་གི་འཇིགས་པ་དེ་དྲན་པ་གྱིས། འོ་དེ་འདྲ་གི་འཇིགས་པ་དྲན་དེ་ནི་སངས་རྒྱས་ཀྱི་བཅས་པ་ལ་བསླབ་པ་ལ་ཁྱད་གསོད་བྱས་སམ་དེ་ནི་དམྱལ་བར་སྐྱེ་བ་ལ་སོགས་པ་འོ་ད་དེ་འདྲ་གི། དེ་འདྲ་གི་སྐྲག་པ་དེ་བྱས་ན་འོ་ད་དོན་ཚོགས་དོན་མེད་ཀྱི་དེ་འདྲ་མ་བྱེད། དོན་མེད་པའི་སྤྱོད་པ་སྤང་བ། བྱས་སོང་ན། སྐྱོན་དེ་སྐད་དུ་ཡིན་གྱི་པས། ཉེས་དམིགས་ལ་སྐྲག་པས་དེའི་མོད་ལ་དོར་བར་བྱའོ། ཅིག་བྱེད་ད་དེ་ནི། སྙིང་གག་པ་གཅིག་ཀུན་སློང་གི་བྱ་བ་བྱེད་པའི་ཚེ་ཀུན་སློང་གི་བསམ་པ་ལ་བརྟག་པ་གསུམ་པ། བྱ་བ་བྱེད་པའི་ཚེ་ཀུན་སློང་གི་བསམ་པ་ལ་བརྟག་པའོ་ད་ནི་ལ་ཡང། ས་བཅད་གསུམ་ནོ། བྱ་བ་བྱེད་པ་ལ་ཀུན་སློང་གི་བསམ་པ་ལ་བརྟག་པ་དེ་ལ། མདོར་བསྟན་རྒྱས་བཤད་དོན་བསྡུ་གསུམ་ནོ། མདོར་བསྟན་པ་ནི་ཀུན་སློང་གི། ཀུན་སློང་ལ་བརྟག་པ་མདོར་བསྟན་པ་ནི། གལ་ཏེ་བསྐྱོད་པར་འདོད་གྱུར་ཏམ། སྨྲ་བར་འདོད་པར་གྱུར་ན་ཡང། དང་པོར་རང་གི་སེམས་བརྟགས་ནས། བརྟན་པས་རིགས་པ་ལྡན་པར་བྱ། གཞན་གཅིག་ལ་འགྲོ་དགོས་ཀྱི་ཡོད་ནའི་བས། ཡང་ནི་གཏམ་སོགས་ནི་འདྲ་གཅིག་བྱ་དགོས་ཀྱི་ཡོད་ནའི་བས། འོ་ད་དེ་འདྲ་གང་བྱེད་དུས་དེ་ནས་དང་པོ་རང་གི་སེམས་ལ་བརྟག་དཔྱད་ག་འདི་བྱས། བརྟན་པས་རིགས་པ་ལྡན་པར་བྱ། བརྟན་པས་རིག་པ་ལྡན་པར་བྱ། གང་གི་ཚེ་ལུས་བསྐྱོད་པར་འདོད་པར་གྱུར་ཏམ་ངག་སྨྲ་བར་འདོད་པར་གྱུར་ན་ཡང་དང་པོར་རང་གི་སེམས་ལ་བརྟགས་ནས། ཉེས་པའི་དབང་དུ་མི་བཏང་བར་སོ། སྐྱོད་ཀྱི་ཡོད་ནའི་བས་སྐད་ཆ་ཅིག་སྨྲ་དགོས་ཀྱི་ཡོད་ནའི་བས་ད་དེ་ཚོ་ཉེས་པའི་དབང་དུ་ཉེས་པའི་དབང་དུ་མི་བཏང་བར་བརྟན་པས་འཇུག་ལྡོག་ཇི་ལྟར་རིགས་པར་བྱའོ། ཏན་ཏན་བྱས་ནས་ཉེས་པ་ལ་མི་འགྲོ་བ་སྐྱོ་དུས་ཙམ་མེད་དོ། དེ་དང་ངག་སྨྲ་ཡེ་ཡིན་ནའི་ཡང་དེ་ལ་ཟབ་ཟབ་བྱས་ནས་ཨོ་ད་དེ་འདྲ་བྱ་དགོས་བས་སོང་ཨོ་དེ་འདྲ་མ་བྱས་ན་དེ་ནི་སྐྱོན་སྐྱོན་འདྲ་པོ་ཡོང་གི་ཡོད་པ་ད་ང་ལ་ད་ད་སྐྱོན་འུ་རེ་མང་ཤོས་ཁོ་རང་ཡོད་མི་གཅིག་ལ་འུ་རེ་ནུས་བསམ་བློ་ཞིག་བཏང་སོང་ན་དེ་ཧ་འགྲོ་ཚོར་འགྲོ་བྱེད་སྟངས་ག་འདྲའི་ཞིག་ལ་ཡིན་ནའི་སེམས་ནས་གང་ཟེར་བ་ད། གཅིག་མི་དགོས་གཅིག་དགྲ་འདི་ནོ་གཉིས་དགྲ་འདི་ནོ་སེང་གེ་དེ་སྐད་ཆ་བཤད་ཆོག་ཡོད་དེ་འདྲ་བཤད་སོང་ན་དེ་ནས་འུ་རེ་ལ་ཉེས་པ་མང་གི་བྱུང་བ་དེ་ད་སྔོན་མ་ཡང་ཡོད་པ་དགེ་སློང་སྤྲེའུ་འདྲ་བ་ཟེར་གི་བཤད་སོང་ན་རང་ཉིད་སྤྲེའུའི་སྐྱེ་བ་ལྔ་བརྒྱ་ལེན་དགོས་ཡོད་ད་ལམ་རིམ་ཆེན་མོ་དེ་ཚོ་ལ་དེ་ནས། ལས་མ་བྱར་ཆེས་ཆུང་ངུ་གཅིག་གི་ཡིན་ན་ཡང་དེ་ནི་འབྲས་བུ་ཆེན་པོ་ཡོད་པ་དེ་མང་གིས་གསུངས་ཡོད་པ་འོ་ད་དེ་འདྲ་གི་ཉེས་པས་རང་གི་སེམས་ལ་བརྟགས་ནས་ཉེས་པའི་དབང་དུ་མི་བཏང་བར་བརྟན་པས་འཇུག་ལྡོག་ཇི་ལྟར་རིགས་པ་དང་ལྡན་པ་སོགས་རིགས་པ་དང་ལྡན་པ་བྱེད། མི་རིགས་པ། གང་ཟེར་བ་ད་དེ་མི་རིགས་རིགས་པའི་སྐད་ཆ་བཤད་ཟིན་གི་ཨོ་འདྲ་ཟེར་གི་ཡོད་པ་འོ་རེད་འཇིག་རྟེན་ཁོ་རང་ལ་ཨ་དེ་འདྲ་མ་ཡིན་པ་ད་ལུགས་དང་མཐུན་པ་ངོ་མ་རེད་རེད་ངས་ལྟ་བུ་ཆེ་ཨོ་ཁའི་སྐད་ཆ་ཅིག་སྨྲ་དགོས་ཀྱི་ཡོད་ནའི་བལ་ཡུལ་གྱི་འགུལ་སྐྱོད་བྱེད་དགོས་ཀྱི་ཡོད་ན་ཨོ་འདྲ་དེ་འདྲ་ཅིག་བྱེད་པ་ལས་ངས་བརྩམས་པ་དེ་འདྲ་གང་བྱུང་མང་བྱུང་དེ་འདྲ་མ་བྱེད་ད་ནེ་ཚོ་ཡི་ག་འདི་འདྲ་པ་ནུ་ག་ཨང་ཐི་དུར་བསྟན་དགོས་པའི།

གང་ཚེ་རང་ཡིད་ཆགས་པ་དང་ཁྲོ་བར་འདོད་པ་དེ་ཡི་ཚེ་ལས་སུ་མི་བྱ་སྨྲ་མི་བྱ་ཤིང་བཞིན་དུ་ནི་གནས་པར་བྱ། སོ་ད་གང་གི་ཚེ་རང་གི་ཡིད་ལ་ཆགས་པ་དང། ཁྲོ་བར་འདོད་པ། ཁྲོ་བར་འདོད་པ་དེ་ཡི་ཚེ། ཁྲོ་བར་འདོད་པ། ཆགས་པ་དང་ཁྲོ་བར་འདོད་པ་དེའི་ཚེ། དེའི་ཚེ་ལུས་ཀྱི། དེའི་ཚེ། ལུས་ཀྱི་ལས་སུ་ཡང་མི་བྱ། ངག་གིས་སྨྲ་བར་ཡང་མི་བྱ་བར། གཉེན་པོ་བཟུང་ཐུབ་པ། ཤིང་བཞིན་དུ་གནས་པར་བྱའོ། སོ་ད་དེ་འདྲ་གི། དེ་བྱུང་ན་ཟི་ཕེར་ནུ་ག། རང་གི་ཡིད་ལ་ཆགས་པ་སྐྱེ་བའི་དཔེ་ན། ཆགས་པ་སྐྱེ་བས་རང་གི་ཡིད་ལ་ཆགས་པ་སྐྱེ་བ་ཡུལ་ལྟ་བུ་ལ་ཡུལ་གཞན་ཅིག་ལ་འགྲོ་དགོས་ཀྱི་ཡོད་ནས་པས་ག་འདྲ་ཡིན་ན་རང་གི་ཡིད་ལ་ཆགས་པ་སྐྱེ་བའི་ཡུལ་དང་ཡང་ན་སྨྲས་ན་ཁྲོ་བ་སྐྱེ་བའི་ཡུལ་དེ་འདྲ་དང། འོ་ད་དེ་འདྲ་ལ་འགྲོ་བའི་ཚེ་ན། འགྲོ་བ་དང། ཡང་སྐད་ཆ་བཤད་ནས་མི་གཞན་ལ་ཕོག་ཐུག་ཡོང་ཡས་ལ་སོགས་པ་དང་འོ་དེ་འདྲ་དོགས་ཆགས་དེ་འདྲ་ཡོང་གི་ཡོད་ན་ད་དེ་འདྲ་དེ་ལ་མ་ཕྱིན། ཕྱིར་འཐེན་བྱེད་ཞུ་རོག་གོ་ཕྱིར་འཐེན་བྱེད་ནི་ལས་སུ་མི་བྱ་སྨྲ་མི་བྱ་ཤིང་བཞིན་དུ་ནི་གནས་པར་བྱ། སོ་ད་དེ་འདྲ་ཡོང་གི་ཡོད་ན་དེ་འདྲ་གི་ཡིད་ལ་མ་བྱེད་ས་ག་དེ་ཡིད་ར་ག་གང་གི་ཚེ་རང་གི་ཡིད་ལ་ཆགས་པ་ཡིད་ལ་ཆགས་པ་སྐྱེ་བའི་ཡུལ་ཁྲོ་བར་འདོད་པ་ས་ཁོང་ཁྲོ་སྐྱེ་བའི་ཁྲོ་བར་འདོད་པ་དེའི་ཚེ་ལུས་ཀྱི་ལས་དེ་འདྲ་མི་བྱ་བ་དང། ངག་གིས་སྨྲ་བརྗོད་དོན་དུ་མི་བྱ། ངག་གིས་སྨྲ་བར་མི་བྱའོ། གཉེན་པོ་གཟུངས་ཐུབ་པ་ཤིང་བཞིན་དུ་ཟེར་བའང་ཁོ་རང། ཤིང་བཙུགས་པ་ནང་བཞིན་བྱས་ན་ཁོ་རང། ཡག་ཡོག་མེད་པར་ཉོན་མོངས་མ་སྐྱེ་བར་བྱས་ན་འོ་ཐུགས་སུ་འདོད། འོ་དེ་གཅིག་ཟེར་སོང། དེ་ཡི་གེགས་པ། ཨ། ཨ། འོ་ཐུགས་སུ་གཅིག་བྱས། ད་གཉིས་པ་རྒོད་པ་སོགས་ཀྱི་ཚེ་ཇི་ལྟར་བྱ་བ་ནི། རྒོད་དང་ག་ཞར་བཅས་པའམ། གལ་ཏེ་ང་རྒྱལ་རྒྱགས་ལྡན་པའམ། མཚང་འབྲུ་བ་ཡི་བསམ་པ་དང། གཞན་གྱི་སྐྱོར་འབྱིན་བསླུ་སེམས་སམ། གང་ཚེ་བདག་བསྟོད་ལྷུར་ལེན་པའམ། གཞན་ལ་སྨོད་པ་ཉིད་དང་ནི། གཤེ་བཅས་འགྱེད་དང་བཅས་གྱུར་པ། དེ་ཚེ་ཤིང་བཞིན་གནས་པར་བྱ། ད་ནི་མ་རིམ་པར་བྱས་ནས་ཡུལ་ལ་འཕྱར་བའི་རྒོད་པ་དང་ཡུལ་ལ་འཆར་བའི་དགོས་པ། བཞད་གད་ཀྱིས་ཅོ་འདྲི་བའི་ག་ཞར་རམ་ཟེར་དེ་གཉིས། རྒོད་དང་ག་ཞར་བཅས་པའམ་ཟེར་ན་བཞད་གད་ཀྱིས་ཅོ་འདྲི་བའི་ག་ཞར་དང་བཅས་པའམ། གལ་ཏེ་ཡོན་ཏན་གྱིས་ཁེངས་པའི་ང་རྒྱལ་དང། ང་རྒྱལ། ང་རྒྱལ་དང། ལང་ཚོ་སོགས་ཀྱིས་རྒྱགས་པ་དང་ལྡན་པ་རྒྱགས་པ་ཡོང་ཡས་གོ། རང་གི་ཆོས་ལ་ཆགས་པ་ནི་མཛོད་རྩ་བ་ལ་ཡོད་པ་རང་གི་ཆོས་ལ་ཆགས་པ་རྒྱགས་པ་ནི་རང། ལང་ཚོ་ལྕགས་ཐག་ར་དང་ངོ་གཅིག་གི་སྤྱང་གྲུང་དོད་པོ་ཁ་ཡོད་ན་ལང་དེ་འདྲ་ཡོད་བསམ་ནས་རྒྱགས་པ་གཅིག་ཡོད་པ་རྒྱགས་པ་དང་ལྡན་པའམ། གཞན་གྱི་མཚང་འབྲུ་བའི་བསམ་པ་གཞན་ལ་སྐྱོན་འདོགས་གང་བྱུང་མང་བྱུང་མང་གི་ཆེ་མཚང་འབྲུ་བའི་བསམ་པའམ། གལ་ཏེ་སྐྱོར་འབྱིན་པ་དེ་ཆོག་མི་ཤེས་པའོ། ཡ།

གང་གི་ཚེ་ཡོན་ཏན་བརྗོད་པའི་སྒོ་ནས་བདག་བསྟོད་བདག་ལ་བསྟོད་པ། བསྟོད་པ་ལྷུར་ལེན་པ་ཡོན་ཏན་མེད་ན་ཡང་ཡོན་ཏན་ཡོད་པ་ཟེར་བསྟོད་ན་ཡོད་མདོག་མདོག་བྱས་ནས་ལྷུར་ལེན་པ། སྐྱོན་བརྗོད་པས་གཞན་ལ་སྨོད་པ་ཉིད་དང། སྐྱོན་བརྗོད་པས་གཞན་ལ་སྨོད་པ་ཉིད་དང། སྐུར་བ་འདེབས་པས

རྩོད་ཅིང་འགྱེད་པ་དང་བཅས་པར་གྱུར་པ་དེའི་ཚེ། གཉེན་པོ་རང་རང་རྐྱ་ཐུབ་པ་མི་གཡོ་བར། གཉེན་པོ་རང་རྐྱ་ཐུབ་པ། གཉེན་པོ་རང་རྐྱ་ཐུབ་པ་མི་གཡོ་བར།

རྙེད་དང་བཀུར་སྟི་གྲགས་འདོད་པའམ། གཡོག་འཁོར་དོན་དུ་གཉེར་འདོད་པའམ། བདག་སེམས་རིམ་གྲོ་འདོད་གྱུར་ན་དེ་ཚེ་ཤིང་བཞིན་གནས་པར་བྱ། ནོར་ལ་སོགས་པ་རྙེད་པ་དང། བཀུར་སྟི། གདན་བཏིང་བ་སོགས་དང། སྙན་པའི་གྲགས་པའམ། གཡོག་འཁོར་དོན་དུ་གཉེར་འདོད་པའམ། བདག་གི། བདག་གི་སེམས་བསྐུ་མཉེ་སོགས། རིམ་གྲོ། འདོད་པར་གྱུར་ན་ཡང། དེའི་ཚེ། དེའི་ཚེ་ཤིང་བཞིན་དུ་གཉེན་པོ། བཟུང་ཐུབ་པར་གནས་པར་བྱའོ། དེ་འདྲ་གི་བསྙེན་བཀུར། ད་ནི་ག་རེ་ཟེར་བསྙེན་བཀུར་ནོར་ལ་སོགས་པའི་རྙེད་པ་བཀུར་སྟི་གདན་ལ་སོགས་པ་དང་གྲགས་པ། གཡོག་འཁོར། དོན་དུ་གཉེར་འདོད་པའམ། དེ་འདྲའི་བདག་དོན་གཉེར་དེ་ཚོ་མ་བྱེད་གསུང་བ་དེ་འདྲའི་དོན་གཉེར་མ་བྱེད་པ། བདག་གི་བསྐུ་མཉེ་ལ་སོགས་པ་རིམ་གྲོ་འདོད་པར་གྱུར་ན་ཡང་དེའི་ཚེ་ཤིང་བཞིན་དུ། གཉེན་པོ་བཟུང་ཐུབ་པས་དེ་འདྲའི་དགོས་ཆེད་མ་ཤིང་བཞིན་དུ་གནས་པར་བྱའོ། ངག་གི་ཕྱིར་ཡིན་པས་ད་བཞི་པ། གཞན་དོན་ལ་སེམས་པའི་ཚེ་ཇི་ལྟར་བྱ་བ་ནི། གཞན་དོན་ཡལ་བར་འདོར་བ་དང་རང་དོན་གཉེར་བར་འདོད་པ་དང་སྨྲ་བར་འདོད་པའི་སེམས་བྱུང་ན་དེ་ཚེ་ཤིང་བཞིན་གནས་པར་བྱ། རང་གཞན་གྱི་དོན་ལ་རང་གཞན་གྱི་དོན་ལ་སེམས་པའི་ཚེ་གཞན་གྱི་དོན་ཡལ་བར་འདོར་བའམ། རང་གི་དོན་འབའ་ཞིག་ཏུ་དོན་འབའ་ཞིག་ཏུ་གཉེར་བར་འདོད་པ་དག་དང། ངག་སྨྲ་བར་འདོད་པའི་སེམས་བྱུང་ན། གང་ཟག་དེ་ནི་ཤིང་བཞིན་དུ་སྡོད་པར་བྱའོ། རང་དོན། གང་ཟག་གཞན་དོན། ད་ནི་གང་ཟག་གཞན་དོན་ཡལ་བར་འདོར་བ། རང་དོན། རང་དོན་གཉེར་བར་འདོད་པ། དེ་འདྲ་གི་སྨྲ་བར་འདོད་པའི་སེམས་བྱུང་ན་ད་དེ་ཡང་ཤིང་བཞིན་དུ་གནས་པར་བྱའོ། དེས་དང་ལེན་མ་བྱས་སོ་གཞན་དོན་ཡལ་བ་གཞན་དོན་ཡལ་བར་དོར་ནས་འགྲིག་གི་མོ་རང་དོན་འབའ་ཞིག་གི་བསམ་བློ་བཏང་ནས་སྨྲ་འདོད་པ་འགྲིག་གི་མོ་བས་སོ། སྨྲ་བར་འདོད་པའི་དེ་འདྲའི་སེམས་བྱུང་ན་གང་ཟག་དེ་ནི་ཤིང་བཞིན་དུ་གནས་པར་བྱའོ། ལྔ་པ། ཁྲོ་བ་དང་ཞུམ་པ་ལ་སོགས་པའི་ཁྲོ་བ་དང་ཞུམ་པ་སོགས་འདོད་པའི་ཚེ་ཇི་ལྟར་བྱ་བ་ནི། མི་བཟོད་ལེ་ལོ་འཇིགས་པ་དང་དེ་བཞིན་སྤྱི་བརྟོལ་མུ་ཅོར་དང་རང་གི་ཕྱོགས་ཞེན་སེམས་བྱུང་ན་དེ་ཚེ་ཤིང་བཞིན་གནས་པར་བྱ། ཁྲོ་བ་དང་སྡུག་བསྔལ་སོགས་མི་བཟོད་པ་བྱེད་དགེ་བ་ལ་མི་སྤྲོ་བའི་ལེ་ལོའི་དབང་གིས་དགེ་བ་སྒྲུབ་པ་སོགས་ལ་འཇིགས་པ་དང། དེ་བཞིན་དུ་ཀུན་ཏུ་མ་བསྡམས་པར། ཀུན་ཏུ་མ་བསྡམས་པར་ལེ་ལོའི་དབང་གིས་འཇིགས་པ། དེ་བཞིན་དུ་ཀུན་ཏུ་མ་བསྡམས་པར། ཕོད་ཆེ་བའི་སྤྱི་བརྟོལ། ཀུན་ཏུ་མ་བཏང་བར་འཕོས་ཆེ་བས་དེ་བཞིན་ཅེས་དོ། ཅེས་དོ། སེང་གེ་ནི་ཀུན་ཏུ་མ་བཏང་བ། མ་བཏང་བ། འཕོས་ཆེ་བས་ད་ལྟའི་ཉིད་ཅན་གྱི་འཕོས་ཆེ་བས་ཅེས་དོ། འབྲལ་མེད་ཀྱི་མོ་སྦྱོར་སྨྲ་བ་མོ་སྦྱོར་སེང་གེ་ནི་འབྲལ་བ་མེད་པས་དེ་ནི་སྐད་ཆ་གང་བྱུང་མ་བྱུང་འབྲལ་མེད་ཀྱི་སྐད་ཆ་བྱ་བར་མོ་སྦྱོར་ཟེར་སོ་ཨང་ད་ཡེ་གེ་ཤིང་དུ། དེ་བཞིན་ཀུན་ཏུ་མ་བཏང་བས་འཕོས་ཆེ་བས་ཅེས་དོ། ཅེས་དོ། སེང་གེ་ནི། ངག་དང་ལུས་ལ་སོགས་པ་དེ་ཚོ་བསྡམ་དགོས་པ་དེ་ཚོ་མ་བསྡམས་པ་ཟེར་གྱི་མེད་དོ་དེ་ཚོ་མ་བསྡམས་པ་ལྟར་ན་ལུས་ཀྱི་སྒོ་ནས་གང་བྱུང་མང་བྱུང་བྱེད་ཡས་ལ་སོགས་པ་ངག་གི་སྒོ་ནས་སྐད་ཆ་རགས་དོན་ལག་ཏུ་བཤད་ཡས་ལ་སོགས་པའོ་དེ་འདྲ་དང་ད་མ་ཞི་མོ་ཞོ་མུ་ཅོར་ནི་ཡར་འགྲོ་རྒྱུ་འགྲོ་ག་ཅིག་པས་སོ་པ་ཆེ་ཕྲན་བུའི་ཉམས་སུ་ཁྱེར་བ་ཡོག་མེད་དོ། མ་བསྡམས་པའི་སེར་མོ་ག་ཕོད་ཆེ་བས་སྤྱི་བརྟོལ་དང་འབྲེལ་མེད་ཀྱི་མུ་ཅོར་སྨྲ་བ་དང་རང་གི་ཕྱོགས་གཉེན་སོགས་ལ་ཞེན་པའི་སེམས་བྱུང་ན། རང་གི་ཕྱོགས་ཞེན་སེམས་བྱུང་ན་ཕྱོགས་ལ་ཞེན་པའི་ཨ། ཨ། ཨ་ལས་འོངས་རང་གི་ཕྱོགས་གང་ལ་ཨ་མཐའ་གང་ཟག་ངེས་རང་གི་ཨ། ཕྱོགས་གང། ཕྱོགས་འདི་འདི་ལས་གང། ལྟོས་བྱ་ནི་རང་དེ་བཞིན་ཤིང་ཨ། རང་གི། རང་གི་ཕྱོགས་ཞེན་རང་གི་ཕྱོགས་གཉེན་སོགས་ལ་ཞེན་པའི། ཞེན་པའི་སེམས་བྱུང་ན། དེ་ནི་སྦྱོར་བ་གཉེན་པོས་བཟུང་ཐུབ་པ་ཤིང་བཞིན་དུ་དེ་འདྲ་གི་ཡང་རང་གི་གཉེན་ལ་སོགས་པ་དེ་འདྲ་ལ་གང་བའང་དག་སོགས་ཞེན་པའི་སེམས་བྱུང་ནས་ཁོ་ལ་ཡིན་མདོག་མདོག་གི་དེ་འདྲ་གི་སྤྱོད་པ་མི་བྱའོ། དེ་འདྲའི་སེམས་བྱུང་ནས་ཡར་མ་ཕྱོགས་ཤིང་བཞིན་དུ་གནས་པར་བྱའོ། ཟོ་དང་ཐུགས་སུ་ཡིན་པས་སྤྱི་བརྟོལ་ཟེར་མཁན་དེ་ལྟ་ཉིད་བདེན་གཉིས་ཀྱི་ལས་ཅན་བསྟན་ནས་བསྒྲིགས་སོ། གསུམ་པ་དོན་བསྡུ་བ་ནི། དེ་ལྟར་ཀུན་ནས་ཉོན་མོངས་དང་དོན་མེད་བརྩོན་པའི་ཡིད་བརྟགས་ནས་དེ་ཚེ་དཔའ་བོས་གཉེན་པོ་ཡིས་དེ་ནི་བརྟན་པོར་གཟུང་བར་བྱ། དེ་ལྟར་ཀུན་ནས་ཉོན་མོངས་པའི་ཡིད་དང། དོན་མེད་པ་ལ་བརྩོན་པའི་ཡིད་ལ་བརྟགས་ནས་དེའི་ཚེ་དཔའ་བོ

ཨོ་དེ་སྐད་དེ་ས་བཅད་ཡོད་ལ་དེ་ན་ལུས་ཀྱི་བསླབ་པ་བསྲུང་སོ་ཏཱ་རྒྱལ་ཚབ་རྗེས་ས་བཅད་གོ་དེ་འདྲའི་ཞེས་བ་ནང་རྒྱལ་སྲས་ཆེན་པོ་ཞི་བ་ལྷ་རང་ཐུགས་ལ་དེ་ཡི་ལུས་ཀྱི་བསླབ་པ་ལ་དགོངས་ནས་ནས་གསུངས་ཡོད་ཡོད་ནས་ཡོད་ཡིན་ནམ་མ་ཡིན་ནམ་ཁྱོད་རྒྱལ་སྲས་ཆེན་པོ་གང་ཟེར་རྒྱལ་ཚབ་རྗེས་ཁོས་གང་བ་ས་བཅད་གོ་ཟེར་བ་ནང་དུ་ཡོད་ནས་དེ་ཡིད་ཀྱི་བསླབ་པ་ལ་དེ་སྐད་དེ་ཡིད་ཀྱི་བསླབ་པའི་གང་ཟག་ལུས་ཀྱི་བསླབ་པ

སེམས་ཀྱི་བསླབ་པ་བསྲུང་བ་ལ་ཡང་ས་བཅད་གསུམ། སེམས་ཀྱི་བསླབ་པ་བསྲུང་བ་ལ་གསུམ། སོ་སོའི་གཉེན་པོས་ཧྲུལ་ང། ཐུན་མོང་བའི་གཉེན་པོ་དང། གཉེན་པོ། བསྒོམ་པ་ལ་སྦྱོར་བའི་ཚུལ་ལོ། ད་དེ་ལ། གསུམ། དང་པོ། སོ་སོའི་གཉེན་པོས་བསྲུང་བ་ནི། ཤིན་ཏུ་ངེས་དང་རབ། དད་དང་མ་འདྲ་ཤིན་ཏུ་ངེས་དང་རབ་དད་དང་བརྟན་དང་གུས་དང་ཞེ་སར་བཅས་ངོ་ཚ་ཤེས་དང་འཇིགས་བཅས་དང། ཞི་ཞིང། གཞན་དགའ་བྱ་ལ་བརྩོན། སེམས་ཀྱི་བསླབ་པ་གོ། སེམས་ཀྱི་བསླབ་པའི་ནང་ནས་དང་པོ་གོ་ལ་གཉེན་པོ་སོ་སོས་བསྲུང་བ། སེམས་ཇི་ལྟར་བསྲུང་ན་སེམས་ཇི་ལྟར་ལྷུང་ན། བསླབ་བྱའི་གནས་རྣམས་ལ་ཐེ་ཚོམ་དང། ལོག་ཤེས་སྤངས་པའི་ཤིན་ཏུ་ངེས་པ་ཤིན་ཏུ་ངེས་དང་ཟེར་ངེས་པ་དེ་རང་བྱས་སོ། སེམས་ཀྱི་བསླབ་པ། བསླབ་པ་དེ་ཚོ་ལ་བསླབ་པ་དེ་ཚོ་ལ་བསླབ་དུས་ཙ་ན་དེ་ནས་སེམས་ཀྱི། བསླབ་བྱའི་གནས་རྣམས་བསླབ་བྱའི་གནས་རྣམས་ལ་ཐེ་ཚོམ་དང། ལོག་ཤེས་སྤངས་པའི་སྒོ་ནས་ཤིན་ཏུ་ངེས་པ། བསླབ་བྱའི་གནས་དེ་ཚོ་དེ་ནས་ཐེ་ཚོམ་དང་ལོག་ཤེས་ཕྱིན་ཅི་མ་ལོག་པའི་ལམ་གཅིག་གཏན་གཏན་ངེས་གཏན་རང་ཡིན་པ་དེ་ངེས་པ་བྱེད་དགོས་པས་ཤིན་ཏུ་ངེས་པ་བྱེད་ངེས་པ་དང། དཀོན་མཆོག་གསུམ་དང་བསླབ་བྱའི་གནས་ལ་ཡིད་ཆེས་པ། དཀོན་མཆོག་གསུམ་ལ

དད་དང། དེ་ནས་བརྟན་དང་གུས་བྱས་ཞེ་སར་བཅས། བསམ་སྦྱོར་བརྟན་པ་བསམ་པ་དང་སྦྱོར་བ་བརྟན་པ། གུས་པ་དང་ཀུན་ལ་འདུད་པ་དང་བཅས་པའི་ཞེ་སར་བཅས་པ་དང། གུས་པ།

ཚོའི་རྩ་བའི་གང་དུ་གྱུར་ནའི་མི་འདུག་ད་དུས་རྒྱུན་ཡོ་རེ་ལམ་རིམ་ཆེན་མོ་དང་དེ་ཚོར་བྱས་སོང་ན་གུས་པ་ཟེར་ན་བཀའ་དྲིན་དྲན་པ་དེ་ལ་གུས་པ་འོང། བླ་མ་ཡིན་ནའི་མི་འདུག་སངས་རྒྱས་ཡིན་ནའི་མི་འདུག་འོ་དེ་ཚོའི་སྐྱབས་ཡུལ་གྱི་བཀའ་དྲིན་དྲན་པ་དེ་ལ་ཚོར་གུས་པ་ཞིག་འོང། དེ་རྗེ་བླ་མའི་བསྟོད་པ་ལེགས་བཤད་སྙིང་པོ་ཆུང་བ་ལས་ཡོད་པ། དྲང་སྲོང་ཆེན་པོ་དེ་ལ་དེ་ལྟར་གུས། སངས་རྒྱས་བཅོམ་ལྡན་འདས་ཀྱིས། ཆོས་ཚིགས་བཅད་གཅིག་གི་ཆེད་དུ་དེ་ནས་དཀའ་ངལ་ག་འདྲའི་ལ་ལར་སྐུ་དང་གཞན་དུ་སྲོག། དེ་ནས་སྡུག་པའི་གཉེན་དང་ལོངས་སྤྱོད་གྲངས་མེད་བསྐལ་པར་ཡང་ཡང་བཏང་འོ་དེ་ཚོ་མར་དྲན་པ་ལ་བརྟེན་ནས་དེ་ནས་སངས་རྒྱས་བཅོམ་ལྡན་འདས་ཀྱིས་ཆོས་ཚིགས་བཅད་གཅིག་གི་ཆེད་དུ་དཀའ་ངལ་ག་འདྲ་འོ་དེ་འདྲ་སྤྱད་པ་ལ་སོགས་པ་ལ་སངས་རྒྱས་ཀྱི་བཀའ་དྲིན་དེ་ཚོ་དྲན་པ་དེ་ལ་གུས་པ་སྐྱེས། དྲང་སྲོང་ཆེན་པོ་དེ་ལ་དེ་ལྟར་གུས། དེ་ལ་མི་གསུང་ཡོད་དང་འོ་གུས་པ་གསུངས་ཡོད་དེ་འདྲའི་ཕྱིར། ད་ཀུན་ལ་འདུད་པ་ཀུན་ལ་ཕྱག་འཚལ་བ་ད་ཀུན་ལ་འདུད་པ་དེ་གཅིག་པ་བྱེད་དོ། འདུད་པའི་སྒོ་ནས་ཞེ་ས་དང་བཅས་པ། ཞེ་སར་བཅས། ད་ནི་ན་ནོ། ཡི་གེའི་ངོ་ཚ་ཤེས་པ་དེ། རང་རྒྱུ་མཚན་དུ་བྱས་ནས་ཉེས་པ་ལ་འཛེམ་པའི་ངོ་ཚ་ཤེས་པ། ཉེས་དམིགས་བསམས་ནས་རྣམ་སྨིན་ལ་འཇིགས་པ། འཇིགས་བཅས་དང། ད་ཉེས་དམིགས་བསམས་ནས་ཉེས་པ་ཅེས་བྱ་བ་ལ་སོགས་པ་སྡིག་པ་མི་དགེ་བའི་ལས་བྱས་པ་ཡིན་ན་ཁོའི་ཉེས་དམིགས་བསམས་ནས་དེ་ནི་རྣམ་སྨིན་ཁོ་ལ་འཇིགས་པ་དང་བཅས་པ་དང། དབང་པོ་ཞི་ཞིང་ཆེད་དུ་བྱ་བ་གཞན་དགའ་བར་བྱེད་པ་ལ་བརྩོན་པར་བྱའོ། བདག་སེམས་ཀྱིས་བསླབ་པ་ལ་ཡིན་ན་བདག་སེམས་ཀྱིས་དེ་སྐད་དེ་ལ་དེ་ནི་གང་སོགས་པ་བསླབ་དགོས་པས་འོ་ནི་སེམས་ཀྱིས་བསླབ་པ་ནི་སྐད་ནི་སེམས་ཀྱིས་བསླབ་པ་རང་ལ་ཏག་ཏག་འགྲོ་གི་འདུག་ག།

ངེད་ཁང་བ་འདི་དེ་རུ་ཟབ་མོ་ཡིན་པས་གཉེན་པོ་སོ་སོའི་སྒོ་ནས་བསྲུང་བ་ཁོ་རང་འདྲ་ཟབ་མོ་ཕན་ཚུན་མི་མཐུན་བྱིས་པ་ཡི་འདོད་པ་རྣམས་ཀྱིས་མི་སྐྱོ་ཞིང་ཉོན་མོངས་སྐྱེས་པས་འདི་དག་གི་སེམས་འདི་བྱུང་སྙམ། བརྩེར་ལྡན་དང། གཅིག་ལ་ཕན་བཏགས་ན་གཅིག་ཤོས་ཁོང་ཁྲོ་སྐྱེ་བའི་ཕན་ཚུན་མི་མཐུན་པའི་བྱིས་པའི་སྤྱོད་པ་ཡི། འདོད་པ། དགའ་བ་རྣམས་ཀྱི། འདོད་པ། འགལ་བ་རྣམས་ཀྱིས་མི་སྐྱོ་ཞིང། ཕན་ཚུན་མི་མཐུན་བྱིས་པ་ཡི། འདོད་པ་རྣམས་ཀྱིས་མི་སྐྱོ་ཞིང།

རང་ཉོན་མོངས་ཀྱི་དབང་དུ་མི་འགྱུར་བ་རང་ཉོན་མོངས་ཀྱི་དབང་དུ་མི་འགྱུར་བར་བྱའོ། དེ་འདྲ་བྱུང་ཟེར་ན་རང་ཉོན་མོངས་མི་འགྱུར་བར་བྱའོ་མདོ་སྡེ་རྒྱན་ལས། རྟག་ཏུ་ཉེས་པས་རང་དབང་མེད་པར་བྱས་སེམས་ཀྱི་སྐྱེ་བོ་ལ་ནི་བློ་ལྡན་ཉེས་པར་མི་འཛིན་ཏེ་ཞེས་སོགས་དང་བཞི་བརྒྱ་པར་ཁྲོ་ཡང་འབྱུང་པོས་བཟུང་བ་ལ་སྨན་པ་འཁྲུག་པ་མིན་པ་ལྟར

མདོ་སྡེ་རྒྱན་ལས་རྟག་ཏུ་གང་ཉེས་པས་གང། བྱས་ས་བསབ་པ། རྟག་ཏུ་ཉེས་པས་རང་དབང་མེད་པར་བྱས་སེམས་ཀྱི། བྱས་པའི་སེམས་ཀྱི་སྐྱེ་བོ་ལ་ནི། བླུན་ལྡན་ཉེས་པར་མི་འཛིན། རང་དབང་མེད་པར་བྱས་སེམས་ཀྱི་སྐྱེ་བོ་ལ་ནི། སྐྱེ་བོ་ལ་ནི་བླུན་ལྡན་ཉེས་པར་མི་འཛིན་ཅིག།

འདི་དག་ནི་ཉོན་མོངས་སྐྱེས་པས་རང་ལ་རང་དབང་མེད་པར་འདི་དག་གི་སེམས་འདི་བྱུང་བས་རང་ལ་རང་འདི་དག་གི་སེམས་བྱུང་བས་ཉོན་མོངས་དང་བྲལ་བར་བྱའོ་སྙམ་པའི་བརྩེ་བ་དང་ལྡན་པ་སྙིང་རྗེར་ལྡན་པ་སྙིང་རྗེར་ལྡན་པ་དང་རང་ཉོན་མོངས་དབང་དུ་མི་འགྱུར་བར་བྱའོ། ཕྱག་དང། ད་རང་ཉོན་མོངས་དེ་མི་འགྱུར་བའི་ཁུངས་གོ་ལ་མདོ་སྡེ་རྒྱན་ལས། རྟག་ཏུ་རྟག་ཏུ་ཉེས་པས་རང་དབང་མེད་པར་བྱས་སེམས་ཀྱི་སྐྱེ་བོ་ལ་ནི་བློ་ལྡན། ཉེས་པར་མི་འཛིན་ཏེ། ཟེར་ད་ནི་ཡ་གི་ཁུངས་ལ་རག་ཅིང། རྟག་ཏུ།

སྡུག་བྱས་ན་འགྲིག་གི་ཞེས་མ་ནིང་བྱས་གོ། སྡུག་བྱས་ན་འགྲིག་གི། ནི་ཡ་གི་ཁུངས་ཡ་གི་ཏག་ཏག་དེ་རང་འཆིང་བ་འགྲིག་གི། ཡ་གི་ཁོ་བོ་སྐད་ཆ་གོ་ག་ལ་ཡིན་པའི་རྩ་བའི་ས་བཅད་གོ། ཨ་ལ་གཉེན་པོ་སོ་སོས་སྲུང་བ་ཅིག་ཆེ། གཉེན་པོ་སོ་སོས་སྲུང་བ་གོ། བའི་གཉེན་པོ་སོ་སོས་སྲུང་བ་གོ་ལ་བ་ད་དེ་གས་དེ་ཡིད་ཀྱི་བསླབ་པ་སྲུང་བ་ཆེ། ལྟ་བ་ནི། ཕན་ཚུན་མི་མཐུན་བྱིས་པ་ཡི་འདོད་པ་རྣམས་ཀྱིས་མི་སྐྱོ་ཞིང་ཉོན་མོངས་སྐྱེས་པས་དེ་དག་གི་སེམས་དེ་བྱུང་སྙམ་འོང་བ་མཐའ་དག་དག་པའི་ཉོན་མོངས་དབང་གིས་ཨོ་གོ། བ་འདྲ་དེ་བྱ་བ་པའང་འོང་འགྲིག་གི། ཉོན་མོངས་དབང་གིས་ཡ་གི་སྐྱོན་དེ་ཚོ་གང་པོ་ཁོ་རང་གི་ཉོན་མོངས་དབང་གིས་སྐྱེ་བ་པའི་མ་འབའ། གང་ཟག་དེ་ལས་སྐྱོན་མེད་པ་བྱའོ་ད་དེ་ལས་སྐྱེ། ད་ནི་ག་གི་བ་སོ་སོའི་གཉེན་པོ་སྲུང། ཐུན་མོང་གི་གཉེན་པོ། སོ་སོའི་གཉེན་པོས་སྲུང་བ་འདི་ཚར་བཅད། ད་ཐུན་མོང་གི་གཉེན་པོ། ཐུན་མོང་གི་གཉེན་པོ་ནི། ཐུན་མོང་གི་གཉེན་པོ་ནི། ཁ་ན་མ་ཐོ་མེད་དངོས་ལ་བདག་དང་སེམས་ཅན། དབང་བྱས་ཤིང་སྤྲུལ་པ་བཞིན་དུ་ང་མེད་པར་ཡིད་འདི་རྟག་ཏུ་གཟུང་བར་བྱ། ད་སོ་སོའི། གཉེན་པོ་གོ་བ་བཅས་རང་གི་ཁ་ན་མ་ཐོ་བ་མེད་པའི། བཅས་རང་གི་ཁ་ན་མ་ཐོ་བ་མེད་པའི་དགེ་བའི་དངོས་པོ་ལ་འཇུག་པའི་ཆེད་དུ། བྱ་བ། བྱ་བ། བདག་མི་ཉམས་པ་དང་སེམས་ཅན་ཐམས་ཅད་ལ་ཕན་པའི་དབང་དུ་བྱས་ཤིང། སྟོང་ཉིད་རྟོགས་པའི་ཤེས་རབ་ཀྱིས་ཟིན་པའི་སྒོ་ནས་སྒྱུ་མ་དང། སྤྲུལ་པ། བྱ་བ་བྱེད་པ་བཞིན་དུ། ང་རྒྱལ་དང་རློམ་སེམས་མེད་པར་རང་གི་ཡིད་དེ་རྟག་ཏུ་གཟུང་བར་བྱའོ། ད་ནི་སོ་སོའི་གཉེན་པོ་ག་འདྲ་ཟེར་ཁ་ན་མ་ཐོ་མེད་དངོས་ལ། བཅས་པ་དང་རང་བཞིན་གྱི་ཁ་ན་མ་ཐོ་བ་མེད་པའི་དངོས་པོ་ལ་འཇུག་པའི་ཆེད་དུ་བྱ་བ་བདག་མི་ཉམས་པ་དང་སེམས་ཅན་ཐམས་ཅད་ལ་ཕན་པའི་དབང་དུ་བྱས་ཤིང་སྟོང་ཉིད་རྟོགས་པའི་ཤེས་རབ་ཀྱིས་ཟིན་པའི་སྒོ་ནས་སྒྱུ་མ་དང་སྤྲུལ་པ་བྱེད་པ་བཞིན་དུ་ང་རྒྱལ་དང་རློམ་སེམས་མེད་པར་རང་གི་ཡིད་དེ་རྟག་ཏུ་གཟུང་བར་བྱའོ། ཟེར་ད་ནི་ཚིག་ཟིན་ནི་འགྲེལ་བྱེད་དང། རློམ་སེམས་མེད་པར་ཡིད་དེ་རྟག་ཏུ་གཟུང་བར་བྱའོ། གསུམ་པ། གཉེན་པོ་བསྒོམ་པ་ལ་སྦྱོར་བའི་ཚུལ་ནི་གཉེན་པོ་བསྒོམ་པ་ལ་སྦྱོར་བའི་ཚུལ་ནི་རིང་ཞིག་ལོན་ནས་དལ་བའི་མཆོག། ཐོབ་པ་ཡང་དང་ཡང་བསམས་ནས་སེམས་དེ་ལྟ་བུར་རི་རབ་ལྟར་རབ་ཏུ་མི་གཡོ་བཟུང་བར་བྱ། ཚོགས་ཆེན་པོས་དུས་རིང་དུས་རིང་ཞིག་ལོན་ནས་དལ་བའི་མཆོག་ཐོབ་པ་ཡིན་སྙམ་དུ་དལ་འབྱོར་དོན་ཆེ་ཞིང་རྙེད་དཀའ་བ་ཡང་ཡང་དང་ཡང་བསམས་ནས་ཅི་ནས་ཀྱང་དོན་ཆེན་པོ་སྒྲུབ་སྙམ་པའི་སེམས་སྔར་བཤད་པ་དེ་ལྟ་བུ་དེ་ལྟ་བུ། རི་རབ་ལྟར་རབ་ཏུ་མི་གཡོ་བ་བརྟན་པར་བཟུང་བར་བྱ་བའོ། ཟེར་ད་དེ་གཉེན་པོ། གཉེན་པོ་བསྒོམ་པ་ལ་སྦྱོར་བའི་ཚུལ། གཉེན་པོ་བསྒོམ་པ་ལ་སྦྱོར་བའི་ཚུལ། རིང་ཞིག་ལོན་ནས་དལ་བའི་མཆོག། ཐོབ་པ་ཡང་དང་ཡང་བསམས་ནས། སེམས་དེ་ལྟ་བུར་རི་རབ་ལྟར་རབ་ཏུ་མི་གཡོ་བཟུང་བར་བྱའོ། ད་སེམས་དེ་ལྟ་བུ་ཚོགས་རྒྱ་ཆེན་པོའི་དུས་ཡུན་རིང་པོ་ཞིག་ནས་དལ་བའི་མཆོག་དལ་བའི་མཆོག་ཐོབ་ཡས་དེ། རྒྱུ་ཚོགས་མང་པོ་ཅིག་ལ་བརྟེན་ནས་མོ་པ་དང་དལ་འབྱོར་ཐོབ་ཡས་མོ། དེ་འདྲ་གི་མཆོག་ཐོབ་པ་ཡིན་སྙམ་དུ་དལ་འབྱོར་དེ་དོན་ཆེ་ཞིང་རྙེད་པར་དཀའ་བ་ཡང་དང་ཡང་དུ་བསམ་པའི་དོན་ཆེན་པོ

གཉིས་པ་དགེ་བ་ཆོས་སྡུད་པའི་ཚུལ་ཁྲིམས་ལ་བསླབ་ཚུལ་ལ་གཉིས། དགེ་བ་ཆོས་སྡུད་པའི་ཚུལ་ཁྲིམས་ལ་བསླབ་ཚུལ་ལ་གཉིས། ཚུལ་ཁྲིམས་ལ་གཉིས་བྱས་ཚུལ་ཁྲིམས་ལ་མི་སློབ་པས་ཚུལ་ཁྲིམས་ལ་མི་སློབ་པའི་རྒྱུ་ལུས་ལ་ཆགས་པ་སྤང་བ། དགེ་བ་བསྒྲུབ་པ་ལ་མཁས་པར་བྱ་བའོ། ད་ནི་ད་ཡང། དགེ་བ་ཆོས་སྡུད་ཀྱི་ཚུལ་ཁྲིམས་ནི་འགོ་ག་ནས་ཚུགས་ཟེར་ད་འདི་ནས་མར་ཡང་ས་བཅད་གཉིས་ཀྱི་ནང།

ད་ལྔ་པོ་དེའི་ནང་ནས་དང་པོ་ལུས་ལ་ཆགས་པར་མི་རིགས་པའི་དཔེ་ནི་ལུས་ལ་ཆགས་པར་མི་རིགས་པའི་དཔེ་ནི། བྱ་རྒོད་ཤ་ལ་ཆགས་པ་ཡིས་ཕན་ཚུན་ཀུན་ཏུ་བཤལ་ཁྲིད་ཀྱང་ཡིད་ཁྱོད་མི་དགར་མི་བྱེད་ན། ད་ལྟ་ཅི་ཕྱིར་ཁ་ཏ་བྱེད། ད་ལྟ་ཅི་ཕྱིར་ཁ་ཏ་བྱེད། ཤི་བའི་ཚེ། བྱ་རྒོད་ཤ་ལ་ཆགས་པ་ཡིས་ལུས་དེ། ཕན་ཚུན་ཀུན་ཏུ་བཤལ་ཞིང། གནས་གཞན་དུ་ཁྲིད་ཀྱང་བཤལ་ཟེར་ན་ད་ཕར་ཚུར་ཕར་ཁྲིད། ཧ། ཕན་ཚུན་གང་ཟེར་བ་དག། ཐན་ཤར་གྱི་ནང་ངོ་ཧ། ཧ། ཤར་དང་ནུབ་དང་ག་ས་ག་ལ་ཧ། ཤར་ཁོ་ནས་ཁྲིད་ཡིན་ཕན་ཚུན། ཕན་ཚུན་བཤལ་ཟེར་གྱི་ནི་ཕན་ཚུན། བཤལ་ཞིང། གནས་གཞན་དུ་ཁྲིད་ཀྱང། གནས་གཞན་དུ་ཁྲིད་ཀྱང། སེམས་ཁྱོད། མི་དགར་མི་བྱེད་ན། ད་ལྟར། རྒྱུ་ཅིའི་ཕྱིར། ལུས་ལ། ཆགས་ནས་ཁ་ཏ་བྱེད། ཆགས་པ་དེ་ནི་མི་རིགས་སོ། ལུས་ལ་ཆགས་པ་དེ་བྱས་ན་འགྲིག་གི་མེད་པས་ཟེར་གོ་མི་རིགས་པས་གོ་དེ་ནི་ཤི་དུས་རྩ་ནས་བྱ་རྒོད་ཤ་ལ་ཆགས་པ་ཡིས་ཕན་ཚུན་ཀུན་ཏུ་བཤལ་ཁྲིད་ཀྱང་ཡིད་ཁྱོད་མི་དགར་མི་བྱེད་དེར་ཡིད་མི་དགའ་བྱེད་མཁན་མོ་བའི་དབང་ཆ་མི་འདུག་ག་ཡིད་ཁྱོད་མི་དགར་མི་བྱེད་ན་ད་ལྟ་ཅི་ཕྱིར་ཁ་ཏ་བྱེད་ལུས་ལ་ཁ་ཏ་བྱེད་ན་ལུས་དེ་སྐྲ་བུ་བསྲུངས་ནས་གང་བྱེད་ཀྱི་བང། ལུས་ལ་ཆགས་པ་ཆགས་ནས་ཁ་ཏ་བྱེད་དེ་ཆགས་པ་དེ་མི་རིགས་སོ། རྒྱུ་མཚན་དེས་ན། རྒྱུ་མཚན་དེས་ན། ལུས་དེ་བདག་གིར་བཟུང་བྱས་ནས་ཡིད་ཁྱོད་ཅི་ཕྱིར་སྲུང་བར་བྱེད། ལུས་དེ་བདག་གིར་བདག་གིར་བཟུང་བར་བྱས་ནས་གཅེས་པའི་ཚུལ་གྱིས་ཡིད་ཁྱོད་ཅི་ཕྱིར་སྲུང་བར་བྱེད། འདི་ལ་ཆགས་པས་མི་འདོད་པ་དུ་མ་སྐྱེད་པའི་ཕྱིར་རོ། ཨོ་ཐུགས་སུ་ཅི་དགའ། དེ་དགའ་བ་ལ་ཧ་ནི། རང་ཉིད་ལ་ཉེ་བར་མཁོ་བས་སོ་ཟེར་ན་ལུས་འདི་རང་ཉིད་ལ་ཉེ་བར་མཁོ་ཡ་སོ་ཟེར་ན། ཁྱོད་དང་འདི་གཉིས་སོ་སོ་ན་དེས་ཀོ་ཁྱོད་ལ་ཅི་ཞིག་བྱ། ཁྱོད་དང་ལུས་གཉིས་སོ་སོ་བ་ཡིན་པས་ཁྱོད་ཀྱིས་ཀྱང་ལུས་འདི་མྱུར་དུ་དོར། དེས་ཀྱང་ཁྱོད་འདོར་བས་ན་ལུས་དེས་ཀོ་སྟེ། དེས་ནི་ཁྱོད་ལ་ཅི་ཞིག་བྱ། བདག་ཏུ་བཟུང་བར་མི་རིགས་སོ། ལུས་ལ་ཆགས་མི་རིགས་པ་དེ་ལ་ཚིག་ཁ་ཤས་བྱུང་སོང་ནི། བྱ་རྒོད་ཤ་ལ་ཆགས་པ་བཞིན་གྱི་ནི་ནན་གསུམ་གྱི་ཚིག་གིས་ཚུན་ཆོད་ཚིག་དེ་སྐད་དེ་ཕྱིན་སོང་དེ་སྐད་དེ་ལུས་ལ་ཆགས་པ་མི་རིགས་པའི་རྒྱུ་མཚན་དེ་སྐད་དེ་འཆིང། ད་ལུས་མི་གཙང་བར་བསྒོམ་པ་གཉིས་པ་ལུས་མི་གཙང་བར་བསྒོམ་པ་ནི་སྔར་ནས་སྔར་ནས་ས་ཡུན་རིང་པོར་བདག་ཏུ་བཟུང་བས་འདོར་བར་མི་རིགས་ཟེར་ན་ལུས་དེ་སྔར་ནས་ཡུན་རིང་པོར་བདག་ཏུ་བཟུང་བས་འདོར་བར་མི་རིགས་ཟེར་ད་ནི་རྒྱལ་སྲས་བྱང་ཆུབ་སེམས་དཔའི་ཉམས་ལེན་རྐྱང་པའམ་མིན་ལུགས་ཟེར་ན། རྨོངས་པའི་ཡིད་ཁྱོད་ཅི་ཡི་ཕྱིར་ཤིང་གཟུགས་གཙང་མར་གཟུང་མི་བྱེད། མི་གཙང་ཚོགས་ཀྱི་འཁྲུལ་འཁོར་འདི་རུལ་བ་བསྲུངས་ཏེ། རུལ་བ་བསྲུངས་ཏེ་ཅི་ཞིག་རུང། བདག་མེད་པ་བདག་ཏུ་རྨོངས་པས་བདག་མེད་པ་ལ་བདག་ཏུ་རྨོངས་པའི་ཡིད་ཁྱོད། མི་གཙང་བ་ལ་བདག་ཏུ་འཛིན་ན། ས་མི་གཙང་བ་ལ་བདག་ཏུ་འཛིན་ན། ཅིའི་ཕྱིར། ཤིང་གི་གཟུགས་གཙང་མ་འདི་ལ་ངའོ་སྙམ་དུ་འཛིན་པར་མི་བྱེད་པར། མི་གཙང་བའི་ཚོགས་ཀྱི་འཁྲུལ་འཁོར་འདི་དྲི་ང་ཞིང་རུལ་པ་འདི་བསྲུངས་ཏེ་ཅི་ཞིག་རུང། ཆགས་པར་མི་རིགས་སོ། ཟོ་བ་ལྟ་སྟེ། ཆགས་པར་མི་རིགས་སོ།

དེ་ལས་ཤིང་གཟུགས་གཙང་མ། གཙང་མ་ལ་ངའོ་སྙམ་དུ་འཛིན་པར་མི་བྱེད་པར། མི་གཙང་བའི་ཚོགས་ཀྱི་འཁྲུལ་འཁོར་འདི་དྲི་ང་ཞིང་རུལ་པ་འདི་བསྲུངས་ཏེ་ཅི་ཞིག་རུང་ཆགས་པར་མི་རིགས་པའོ། གསུམ་པ། ལུས་ལ་སྙིང་པོ་མེད་པར་བསམས་པ་ལ། ལུས་ལ་སྙིང་པོ་མེད་པར་བསམ་པ་ལ་གཉིས་སམ། ལུས་ལ་ཆ་དང་ཆར་ཕྱེ་ནས་བརྟགས་ན་ཡིད་བརྟན་དུ་རུང་བའི་སྙིང་པོ་ཅུང་ཟད་ཀྱང་མེད་པ་དང། སྙིང་པོ་མེད་པ་ལ་ཆགས་པར་མི་རིགས་པའོ། དང་པོ་ལ། ལུས་ལ་ཆ་དང་ཆར་ཕྱེ་ནས་བརྟགས་པའི་སྙིང་པོ་ཅུང་ཟད་ཀྱང་མེད་པ་ནི། ཐོག་མར་པགས་པའི་རིམ་པ་ནི་རང་གི་བློ་ཡིས་ཐ་དད་ཕྱེ། ཤ་ཡང་རུས་པའི་དྲ་བ་ལས་ཤེས་རབ་མཚོན་གྱིས་གུད་དུ་ཕྱེ། ཐོག་མར་པགས་པའི་རིམ་པ་འདི་རང་གི་བློ་ཡི། ལུས་ཀྱི་ཆ་གཞན་ལས་ཐ་དད་དུ་ཕྱེ་ན་སྙིང་པོ་མེད་ལ། ཤ་ཡང་རུས་པའི་དྲ་བ་ལས། ཤེས་རབ་ཀྱི་མཚོན་གྱིས་གུད་དུ་ཕྱེ་ནས། ཤེས་རབ་ཀྱི་མཚོན་གྱིས་གུད་ཟུར་དུ་ཕྱེ་ན་སིའམ་ཤ་ཡང་རུས་པའི་དྲ་བ་དང་ཤེས་རབ་མཚོན་གྱིས་གུད་དུ་ཕྱེ་ན། སྙིང་པོ་ཡོད་མེད་བརྟག་པར་བྱ་ལ། སྙིང་པོ་ཡོད་མེད་བརྟག་པར་བྱ་ལ། རུས་པ་རྣམས་ཀྱང་དབྱེ་བྱས་ནས་རྐང་གི་བར་དུ་བལྟ་བྱ་ཞིང་འདི་ལ་སྙིང་པོ་ཅི་ཞིག་ཡོད། ཡ་རུས་པ་ཡ་ཧ་ཙོ་གོར། རུས་པ་རྣམས་ཀྱང་དབྱེ་བ་བྱས་ནས། རྐང་གི་བར་དུ་རུས་པ་དེ་ཧ་ཙོ་རེ་རེ་ལ་ལྟ་བ་བྱས་ནས་བལྟས་ནས་འདི་ལ་སྙིང་པོ་ཅི་ཞིག་ཡོད། བདག་ཉིད་ཀྱིས་ནི་བརྟག་པར་གྱིས། འདི་ལ་སྙིང་པོ་ཅི། འདི་ལ་སྙིང་པོ་ཅི་ཡོད་ཅེས། བདག་ཉིད་ཀྱིས་ནི་བརྟག་པར་གྱིས། རུས་པ་རྣམས་ཀྱང་ཆ་དང་ཆར་དབྱེ་བ་བྱས་ནས། རྐང་གི་བར་དུ་བལྟ་བར་བྱ་ཞིང་ལུས་འདི་ལ། དཔྱད་བཟོད་པའི་སྙིང་པོ་ཅི་ཡོད་ཅེས། བདག་ཉིད་ཀྱིས་ནི་ཤེས་རབ་ཀྱིས་བརྟག་པར་གྱིས་དང། ཡིད་བརྟན་རུང་བའི་སྙིང་པོ་ཅུང་ཟད་ཀྱང་མེད་དོ། ལུས་ལ་སྙིང་པོ་ཅུང་ཟད་ཀྱང་མེད་དོ་ད་དེ་སྐད་དུ་བསམ་པར་གྱིས། ད་སྙིང་པོ་མེད་ན་ཆགས་མི་རིགས་པ་གཉིས་པ་སྙིང་པོ་མེད་ན་ཆགས་པར་མི་རིགས་པ་ནི། དེ་ལྟར་འབད་དེ་བཙལ་ཀྱང་དེར། ཁྱོད་ཀྱིས་སྙིང་པོ་མ་མཐོང་ན། ད་དུང་ཅི་ཕྱིར་ཆགས་ཚུལ་གྱིས། ཁྱོད་ནི་ལུས་འདི་ཕྱུང་བར་བྱེད། དེ་ལྟར་འབད་དེ་སྙིང་པོ་བཙལ་ཀྱང་ལུས་དེར། ཡིད་ཁྱོད་ཀྱིས་སྙིང་པོ་མ་མཐོང་ན། ད་དུང་རྒྱུ་ཅི་ཕྱིར་ཆགས་ཤིང་ཞེན་པའི་ཚུལ་གྱིས། ཡིད་ཁྱོད་ནི་ལུས་འདི་ཕྱུང་བར་བྱེད་དེ། ལྷག་པར་ཞེན་པར་མི་རིགས་སོ། བཞི་པ། ལུས་ལ་ཆགས་པར་མི་རིགས་པའི་རྒྱུ་མཚན་ནི། འོན་ཀྱང་ལུས་འདི་ཅུང་ཟད་ཞེན་པར་རིགས་སོ་ཞེ་ན་ཟེར་ཡག་ནི། ཁྱོད་ཀྱིས་མི་གཙང་བཟར་མི་རུང། ཁྲག་ཀྱང་བཏུང་དུ་མི་རུང་ལ། རྒྱུ་ལྟོའང་གཞིབ་ཏུ་མི་རུང་ན། ལུས་ཀྱིས་ཁྱོད་ལ་ཅི་ཞིག་བྱ། ཉིས་ན། ཝ་དང་བྱ་རྒོད་ཀྱི་ཟས་ཀྱི་དོན་དུ་འདི་བསྲུང། འདི་བསྲུང་རིགས། ལུས་ལ་ཆགས་པར་མི་རིགས་ཏེ་ལུས་མི་གཙང་བའི་ཕུང་པོ་ཡིན་ལ། ཁྱོད་ཀྱིས་ལུས་ལ་ཡོད་པའི་མི་གཙང་བ་དེ་ནི་བཟའ་མི་རུང། ཁྲག་ཀྱང་བཏུང་དུ་མི་རུང་ལ། དེ་བཞིན་རྒྱུ་ལྟོའང། རྒྱུ་མ་དང་དེ་ཚོའི་ལྟོ། རྒྱུ་ལྟོའང་གཞིབ་ཏུ་མི་རུང་ན། ལུས་ཀྱིས་ཁྱོད་ལ། ལོངས་སྤྱོད་དུ་རུང་བའི་བྱ་བ་ཅི་ཞིག་བྱ།

ཉིས་ཉིས་ན་སྟེ། རྒྱུ་མཚན་གཅིག་ཏུ་ན་ཝ་དང་བྱ་རྒོད་ཀྱི་ཟས་ཀྱི་དོན་དུ་ལུས་འདི་བསྲུང་བར་རིགས་སོ། ལྔ་པ། འདི་ནང་ལ་ས་བཅད་གང་ད་ས་བཅད་ལྔ་པ། ད་མྱུར་དུ་འཇིག་པའི་ཨ་ཐར་ཡང་མྱུར་དུ་འཇིག་པའི་ནང་ལ་ས་བཅད་བཞི་ཙམ་ཨ་ལ་ཡ་གིས་ས་བཅད་གོ་ལ་གང་ཚེ་བྱས་སོང་ས་བཅད་དང་པོ་ལུས་དེ་གང། ལུས་ལ་གང། ཆགས་པར་མི་རིགས་པའི་དཔེ།

རྒྱུ་མཚན་ཕྱེད། ལྔ་པ་ནི་ལྔ་པ་ནང་དུ་འགྲོ་རྒྱུ་མ་ལྔ་པ་གོ་ཁ་ནི་མ་པ་མྱུར་དུ་གང་ཨོ་མྱུར་དུ་འཇིག་པས་དགེ་བ་ལ་བཀོལ་བར་རིགས་པ་ནི་པ་ཨོ་ཉ་དེ་སྐད་དེ་ཆིངས་ཚར་ཕྱེད་ད་ལུས་མྱུར་དུ་འཇིག་པས་དགེ་བ་ལ་བཀོལ་བར་རིགས་པ་དེ་ལ་ས་བཅད་བཞི་ནུ་ག་ཡང་ལུས་མྱུར་དུ་འཇིག་པས་དགེ་བ་ལ་བཀོལ་བར་རིགས་པ་དེ་ལ་ས་བཅད་བཞི་ལྔ་པ་ལ་ས་བཅད་བཞི། མྱུར་དུ་འཇིག་པས་དགེ་བ་ལ་བཀོལ་རིགས་པ་ལ་ས་བཅད་བཞི། མྱུར་དུ་འཆི་བས་འཇོམས་པའི་ལུས་འདི་དགེ་བ་ལ་བཀོལ་རིགས་པ། བྱ་བ་ཅུང་ཟད་ཀྱང་མི་བྱེད་པར་ཞེན་པས་བསྐྱང་བར་མི་རིགས་པའི་དཔེ། གླ་རྔན་བྱིན་ནས་འདོད་དོན་སྒྲུབ་ཏུ་བཅུག་པ།

དེ་ལྟར་ཁྱོད་ཀྱིས་བསྲུངས་ཀྱང་ནི་འཆི་བདག་བརྩེ་བ་མེད་པ་ཡིས་ཕྲོགས་ཏེ་བྱ་དང་ཁྱིར་བྱིན་ན། ཁྱིར་བྱིན་ན། དེ་ཚེ་ཁྱོད་ཀྱིས་ཅི་བྱར་ཡོད། དེ་ཚེ་ཁྱོད་ཀྱིས་ཅི་བྱར་ཡོད། ལུས་འདི་ལ་རང་གི་ངོ་བོའི་སྒོ་ནས་དགོས་པ་ཅི་ཡང་མེད་ཀྱི། དལ་འབྱོར་ཚང་བ་ཐོབ་པའི་མི་འོ་ཅོག་གི་ལུས་འདི་ནི་སོ་ད་དལ་འབྱོར་ཚང་ཐོབ་པའི་ལུས་འདི་གཉགས་ཀྱི་ལུས་ཀྱི་སྙིང་པོ་མེད་པས་དེ་སྐད་དུ་བཤད་ད་སྙིང་པོ་ལེན་ན་ད་མི་ལེན་ན་དེ་སྙིང་པོ་ལེན་བཞིན་གཉགས་ཡེ་ནས་ཡོད་པ་གང་ཟག་ལྕགས་ཕྲན་གྱི་དཔེ་ཁོ་ལ་གསེར་འགྱུར་རྩི་ཡི་གཞུང།

དེ་ལྟར་འདོད་དོན་མི་སྒྲུབ་པར་ཁྱོད་ཀྱིས་བསྲུངས་ཀྱང་ནི་དགེ་བ་མ་བསྒྲུབ་པར་ཁྱོད་འདོད་དོན་མི་འགྲུབ། ཁྱོད་དེ་ལྟར་འདོད་དོན་མི་སྒྲུབ་པར་ཁྱོད་ཀྱི་ལུས་ཀྱང་ནི་འཆི་བདག་བརྩེ་བ་མེད་པས་སོ། འཆི་བདག་བརྩེ་བ་མེད་པ་ཡིས། ཁྱོད་ལས་ཕྲོགས་ནས་སྲོག་དང་བྲལ་བར་བྱས་ཏེ། བྱ་དང། ཁྱི་ལ་བྱིན་པ་ན་དེའི་ཚེ་ཡིད་ཁྱོད་ཀྱིས་ཅི་བྱར་ཡོད་དེ། ཅི་བྱར་ཡོད་དེ། དེ་ནི། ཅི་བྱར་ཡོད། དེ་དང་མ་བྲལ་བར་བྱེད་པའི་ནུས་པ་ཅུང་ཟད་ཀྱང་མེད་དོ། ཟེར་ད་ཁྱོད་ལ་དེ་འདྲ་བྱེད་ཡ་མོ་བས་ཟེར་དོན་རྒྱུ་མཚན་དེའི་ཕྱིར་ན་ལུས་དེ་དགེ་བ་ལ་བཀོལ་བར་རིགས་པ་ཉིད་དུ་ཟད། དགེ་བ་ལ་བཀོལ་བར་རིགས་པ་ཉིད་དུ་ཟད། གཉིས་པ་བྱ་བ་ཅུང་ཟད་ཀྱང་མི་བྱེད་པར་ཞེན་པས་བསྐྱང་བར་མི་རིགས་པའི་བྱ་བ་མ་བྱས་བ་དུ་དེ་བྱ་བ་དེ་བསྐྱང་མི་རིགས་པའི་དཔེ་ཁོ་ལ་བྲན་གཡོག་བཀོལ་དུ་མི་བཏུབ་ལའང། གོས་ལ་སོགས་པར་མི་སྦྱིན་ན། ལུས་དེ་བསྙོད་ཀྱང་གཞན་འགྲོ་ན། ཁྱོད་ཀོ་ཅི་སྟེ་ཤ་ཐང་གསོ། དཔེར་ན་འཇིག་རྟེན་ན་བྲན་གཡོག་འཁོར་གྱི་བྱ་བ་བྱ་བ་བྱེད་མི་བཏུབ་པའམ། མི་བཏུབ་པའམ། རྗེ་བོས་རྗེ་བོས་ཟས་ལ་སོགས་པ་མི་སྦྱིན་པའི་ཆད་པ་གཅོད་པར་བྱེད་ན་བྲན་གཡོག་དེ་ལ། བྲན་བྲན་གཡོག་ཁོ་ཁོས་ལས་ཀ་གོ་མ་བྱས་ན་བྱ་བ་མེད། བྱ་བ་བྱེད་མི་བཏུབ་པར་རྗེ་བོས། ཟས་ལ་སོགས་པ་མི་སྦྱིན་པར་ཆད་པ་གཅོད་པར་བྱས་ན། ལུས་འདི་འབད་དེ་གསོས་ཤིང་བསྙོད་ཀྱང། བསྙོད་ཀྱང་ཁྱོད་མི་དབང་བར། གཞན་དུ་འགྲོ་ན་བསྙོད་ཀྱང་ཟེར་ན་གང། གསོ་ཞིང་བསྙོད་ཀྱང་ཁྱོད་ཀྱིས་དབང་མི་བསྡུ་བ་ཡོང་མི་དབང་བར་གཞན་དུ་འགྲོ་ན། ཁྱོད་ཀོ་སྟེ་ཁྱོད་ཀོ་སྟེ་ཁྱོད་ནི་ཅི་སྟེ་ཤ་ཐང་ཤ་ཐང་ཐང་དུ་གསོ་བར་བྱེད་པ་དེ་མི་རིགས་སོ། ལུས་དེ་ཤ་ཐང་ཐང་དུ་བྱས་ནས་གསོ་བ་མི་རིགས་སོ། བྱ་བ་བྱེད་ལ་མ་བཅུག་པ། འོག་ཏུ་གསོ་བ་མི་རིགས་སོ། ད་གསུམ་པ། རང་གི་འདོད་དོན་སྒྲུབ་ལ་འཇུག་པ། གསུམ་པ། གླ་རྔན་བྱིན་ནས་ནི་འདོད་དོན་སྒྲུབ་ཏུ་གཞུག་པ་ནི། འདི་ལ་གླ་རྔན་བྱིན་ནས་ནི། གླ་རྔན་བྱིན་ནས་ནི་ད་ནི་རང་གི་དོན་བྱེད་ཆུག། ཕན་པ་མེད་པར་འདི་ལ་ནི་ཐམས་ཅད་སྦྱིན་པར་མི་བྱའོ། ལུས་འདི་ལ་འཚོ་བའི་རྐྱེན་གོས་སོགས་གླ་རྔན་བྱིན་ནས་ནི། ད་ནི་རང་གི་དོན་དགེ་བའི་ལས་བྱེད་དུ་བཅུག་ཅིག། ད་ནི་རང་གི་ལས་ད་ནི་རང་གི་དོན་དགེ་བའི་ལས་བྱེད་དུ་བཅུག་ཅིག། ཕན་པ་ཅུང་ཟད་ཀྱང་མེད་པར་ལུས་འདི་ལ་ནི་ཟས་གོས་སོགས་ཐམས་ཅད་སྦྱིན་པར་མི་བྱའོ། བདག་ལུས་ལ་ད་ནི་རང་གི་དོན་བྱེད་ཅིག་ཕན་པ་མེད་པར་འདི་ལ་ནི་ཐམས་ཅད་སྦྱིན་པར་མི་བྱ་བ་འདི་ལ་གླ་རྔན་བྱིན་ནས་གླ་རྔན་ད་གླ་དང་ཟས་གོས་ཁོ་རང་ལྟོགས་ཤི་མ་སོང་ངན་གྲང་ཅིག་བསྟེན་ནས་བཞག་ནས་སོ། གླ་རྔན་བྱིན་ནས་ནི་གླ་དང་རྔན་པ་བྱིན་ནས་ད་ནི་རང་གི་དོན། ད་ནི་རང་གི་དོན་དགེ་བའི་ལས་བྱེད་དུ་བཅུག་ཅིག། ད་ནི་རང་འུ་རེ་ཚོའི་འུ་རེ་ཚོ་རྐྱང་རྐྱང་མ་ཡིན་པར་འུ་རེ་ཚོ་ནི་འུ་རེ་བྱང་ཆུབ་སེམས་དཔའ་བྱང་ཆུབ་སེམས་དཔའི་དོན་བྱེད་འུ་སེམས་ཅན་གྱི་དོན་བྱེད་རྒྱུ་དེ་རང་རེད། ད་ལུས་འདི་ལས་ཡིན་ན་ཡང་སེམས་ཅན་གྱི་དོན་བྱེད་པར་བཅུག་ཅིག་ད་དུ་ཟེར་དུ་བྱས་ནས་འདི་ག་བ་རྒྱབ་རྒྱབ་ནོར་བ་ལུས་འདི་ནི་རྒྱལ་རིགས་བྱང་ཆུབ་སེམས་དཔའི་སྤྱོད་པའི་ཉེར་གནས་རྐྱང་ཡིན་དུས་ཚོད་ནི་རང་རྒྱལ་རིགས་བྱང་ཆུབ་སེམས་དཔའ་རྒྱལ་རིགས་བྱང་ཆུབ་སེམས་དཔའི་དོན་བྱེད་དེ།

ཕྱིར་དུ། འབྲས་བུ་རྫོགས་པའི་སངས་རྒྱས་ཀྱི་སྐུ་ཡིད་བཞིན་གྱི་ཡིད་བཞིན་གྱི་ནི་ནོར་བུ་རིན་པོ་ཆེ་ལྟ་བུའི་ལུས་སུ་ཟེར། ཡིད་བཞིན་ཟེར་ཡིད་བཞིན་གྱི་ནི་ནོར་བུ་རིན་པོ་ཆེ་ལྟ་བུའི་ལུས་སུ་བསྒྱུར་བར་བྱའོ། ས་འོག་ལུས་ལ་གྲུ་ཡི་བློ་བཞག་ནས་ཡིད་བཞིན་གྱི་ནི་ལུས་སུ་བསྒྱུར། ཡིད་བཞིན་གྱི་ལུས་སུ་བསྒྱུར་ཡས་ཁང་པ་འབྲས་བུ་རྫོགས་པའི་སངས་རྒྱས་ཀྱི་སྐུ་ཡིད

ཐ་མལ་པའི་ཀུན་སྤྱོད་མཛད་པར་བྱ། གཞན་དང་འགྲོགས་པའི་ཀུན་སྤྱོད་ཁ་ན་མ་ཐོ་བ་མེད་པ་ལ་མཁས་པར་བྱ་བ། སྒོ་གསུམ་གྱི་ལས་བྱེད་པའི་བྱ་བ་ལ་མཁས་པར་བྱའོ། དང་པོ་ཐ་མལ་པའི་ཀུན་སྤྱོད་མཛེས་པར་བྱ་བ་ཡང་དེ་ལ་གསུམ། གཞན་དང་ཕྲད་པས་ཇི་ལྟར་བྱ་བ། ཡོ་བྱད་ལ་འདོར་ལེན་བྱེད་པ་སོགས་ཀྱི་ཇི་ལྟར་བྱ་བ། སྤྱོད་པ་འཇམ་པས་ཀུན་ཏུ་བྱ་བ་འགྲུབ་པ། དང་པོ་གཞན་དང་ཕྲད་པའི་ཚེ་ཇི་ལྟར་བྱ་བ་ནི། དེ་ལྟར་རང་དབང་ཡོད་གྱིས་དེ་ལྟར་རང་དབང་ཡོད་གྱིས་ཏེ་རྟག་ཏུ་འཛུམ་པའི་བཞིན་དུ་གྱིས། ཁྲོ་གཉེར་ངོ་ཟུམ་ཡོངས་དོར་ཏེ། འགྲོ་བའི་བཤེས་དང་གསོང་པོར་གྱིས། དེ་ལྟར་རང་གི་དེ་ལྟར་རང་གི་ལུས་སེམས་ལ་རང་དབང་ཡོད་པར་གྱིས་ཏེ། གྱིས་ཏེ། རྟག་ཏུ་གཞན་ལ་འཛུམ་པ་དང་བཅས་པའི་བཞིན་གྱིས་ལ། གཞན་ཐུག་དུས་ཙ་ན་འཛུམ་མཚེར་རྒྱས་བྱ་བ་ལས་དེ་ནི་ཁྲོ་གཉེར་རྨུགས་དགོས་པ་དེ་འདྲའི་ངོ་གདོང་དེ་འདྲ་མ་བསྟན། གྱིས་ལ། ཁྲོ་གཉེར་དང་ངོ་གསུམ་པ་བཞིན་བསྡུས་པ། སོ་ཐར་ངོ་གདོང་ཉུང་མཐའ་གང་སོགས་པ་དག་ཁོང་ཁྲོའི་རྣམ་པ་ཅན་གྱི་ངོ་ཟུམ་པ་ངོ་ཟུམ་ཁྲོ་གཉེར་དང། ངོ་ཟུམ་པ་བཞིན་བསྡུས་པ་སོགས་ཡོངས་སུ་ཐོང་སྟེ་སྟངས་འདི་མ་བྱེད། འགྲོ་བ་ལ་ཤ་ཚ་བའི་བཤེས་དང། འགྲོ་བ་ལ་ཤ་ཚ་བའི་བཤེས་གཉེན། དགེ་བའི་བཤེས་དང། སྨྲ་བའི་ཚེ། ཕེབས་པར་སྨྲ་བ། འགྲོ་བ་འདུལ་བ་མཐོང་བའི་ཚེ་འགྲོ་བ་ལ་ཤ་ཚ་བས་སོ། ཤ་ཚ་བས་དེ་ནི་དགེ་བའི་བཤེས་གཉེན་ནང་བཞིན་དང། སྨྲ་བའི་ཚེ་ཕེབས་པར་སྨྲ་བས་གསོང་པོ། སྨྲ་དུས་ཙ་ན་སྐད་ཆ་སྨྲ་བ་དེ་ནི་སྐད་ཆ་དྲང་པོ་དྲང་བཞག་གཞན་ལ་ཧམ་པ་ཤོད་ཤོད་ད་དེ་འདྲ་མ་བྱ་བ། སྨྲ་བའི་ཚེ་ཕེབས་པར་སྨྲ་བས་ཡིད་ལ་ཟུག་པོ་དང་དེ་ནི་དྲང་པོ་དྲང་བཞག་སྐད་ཆ་ཤོད། ངོ་ཟུམ་ཡོངས་ཐོང་སྟེ། འགྲོ་བའི་བཤེས་དང་གསོང་པོར་གྱིས་གསུང་བ་ནོར་བ་གསོང་པོར། གསོང་པོར། གྱིས་ཤིག་པའོ། དེ་ཡིས་ག་གི་བ། གཞན་དང་ཕྲད་པའི་ཚེ་ཇི་ལྟར་བྱ། གཉིས་པ་ཡོ་བྱད་ལ་འདོར་ལེན་བྱེད་པ་སོགས་ཀྱི་ཚེ་ཇི་ལྟར་བྱ་བ་ནི། ཁྲི་ལ་སོགས་པ་བབ་ཅོལ་དུ་སྒྲ་དང་བཅས་པར་མི་འདོར་རོ། ཁྲི་ལ་སོགས་པའི་ཡོ་བྱད་མ་བརྟགས་པར་བབ་ཅོལ་དུ་སྒྲ་ཆེན་པོ་དང་བཅས་པར་མི་འདོར་རོ་སྟེ། གཞན་ལ་གནོད་པའི་ཕྱིར། མཐར་ཁྲི་ལ་འབོལ་གདན་རེ་ལྡུད་དུས་ཙ་ན་ག་ལེར་འདོར་དགོས་པ་ག་ལེར་དོན་དུ་ཆགས་ཆོག་མི། སྒྲུབ་ཁྲིད་དེ་ཅིག་འདྲ་ཅར་ཐོག་དེ་འདྲ་མ་བྱ། ཧ་རེ་བོར་དེ་འདྲ་ཐལ་སོང་ཀོ་ཅག་ཡོད་པ་དེ་ཡིན་རྒྱུ་དེ་འདི་འདུལ་བའི་མ་གནས་གཅིག་ན་ཡོད་པ་ཅེས་པར་འོ་ཐུག། བབ་ཅོལ་སྒྲ་ཆེན་པོ་དང་བཅས་ཏེ་མི་འདོར་ཏེ་གཞན་ལ་གནོད་པའི་ཕྱིར་རོ། ད་གསུམ་པ་སྤྱོད་པ་མཛངས་པས་ཀུན་དུ་བྱ་བ་སྒྲུབ་པ་ནི།

གཅོམ་སྐྱུང་གཅོམ། གཅོམ་སྐྱུང་ཞིང་དགའ་བར་བྱ་བའི་སྤྱོད་ལམ་བྱའོ། རྟག་ཏུ་ཀུན་སྙེམས་ཆུང་བྱ་གོ་ག་ལི་ལ་ཡ་པས་སྤྱོད་པར་བྱའོ། སྤྱོད་ལམ་འཇམ་པོས་དོན་སྒྲུབ་པའི་དཔེ་ནི། རང་གི་སྤྱོད་པ་སྟེ་སྤྱོད་ལམ་འཇམ་པོས་དོན་སྒྲུབ་པའི་དཔེ་ནི། ཁྲི་ལ་སོགས་པ་དེ་དག་ནི་གོ་ག་ལིའི་ཆེད་འདུལ་བའི་སྙེམས་ཆུང་བ་ཡོད་པ་སྙེམས་ཆུང་བ་དང།

རྟག་ཏུ་སྤྱོད་ལམ་འཇམ་པོའི་སྒོ་ནས་དེ་བཞིན་དུ་སྤྱད་པར་བྱའོ། ད་ནི་ཚུལ་དེ་ལས་རྟག་སྒྲ་སྒྲུབ་པའི་དགེ་བ་ཆོས་སྒྲུབ་པ་དགེ་བ་སྒྲུབ་པ་ལ་ཤིན་ཏུ་མཁས་པ་དགེ་བ་སྒྲུབ་སྟངས་གོ་ལ། ད་ནི་དགེ་བ་སྒྲུབ་པ་ལ་མཁས་པ་གོ་ལ་མེད་ན། དགེ་བ་སྒྲུབ་པ་ལ་མཁས་པ་གོ་ལ་ས་བཅད་གང་ཚོད་ནོ། ས་བཅད་གསུམ་པོ་གང་གོ་ཆིངས་སོ། གཉིས་པ་འོ་དགེ་བ། དགེ་བ་སྒྲུབ་པ་ལ་མཁས་པར་བྱའོ་དགེ་བ་ཕྱི་དུས་སུ་དགེ་བ་སྒྲུབ་པ་ལ་མཁས་པར་བྱ་སྟངས་དེ་འོ་ད་དེ་འདྲའི་ཕྱིར་སྒྲུབ་དགོས་ཀྱི་འདུག་ག། ད་འདི་གཉིས་པ་བ་ག་བ། ཐ་དད་དེ་ག་བ་གཉིས་པ། ཨ། ཨ་དང་པོ་བ། ད་གཉིས་པ་ཨ་དང་དྲུག་ཅུ་བ་གཉིས་པ། གཞན་དང་འགྲོགས་པའི་བ། གཞན་དང་འགྲོགས་པའི་ཀུན་སྤྱོད་ཁ་ན་མ་ཐོ་བ་མེད་པ་ལ་མཁས་པར་བྱ་བ་ད་འདི་ལ་ལྔ་ཙམ་ན་ཡང། གཞན་དང་འགྲོགས་པའི་ཀུན་སྤྱོད་ཁ་ན་མ་ཐོ་བ་མེད་པ་ལ་མཁས་པར་བྱ་བ་ལ་ལྔ། ཕན་པར་སྨྲ་བ་ལ་ཇི་ལྟར་བྱ་བ། བདེན་པར་སྨྲ་བ་ལ་ཇི་ལྟར་བྱ་བ། བསོད་ནམས་བྱེད་པ་ལ་ཇི་ལྟར་བྱ་བ། གཞན་གྱི་ཡོན་ཏན་བརྗོད་པའི་ཚེ་ཇི་ལྟར་བྱ་བ། གཞན་དགའ་བར་བྱ་བའི་ཕན་ཡོན་ནོ། ཟོ་བ་དང་ས་བཅད་ནི་ཟོ་རེ་རེ་ནས་སམ། དེ་ནས་རྩ་བའི་ཚིག་ཡེ་ལེ་རེ་བྱས་ན་དེ་འགའ་འདི་འདྲ་བོ་ནུ་ག། ཕན་པར་སྨྲ་བ་ཇི་ལྟར་བྱ་བ་ནི། གཞན་ལ་གཞེན་བསྐུལ་འདེབས་མཁས་ཤིང། མ་བཅོལ་ཕན་པར་བྱེད་པའི་ངག། གུས་པས་སྤྱི་བོར་བླངས་བགྱིས་ཏེ། རྟག་ཏུ་ཀུན་གྱི་སློབ་མར་གྱུར། གཞན་ལ་གཞེན་བསྐུལ་འདེབས་པ། དགེ་བ་ལ་བསྐུལ་འདེབས་པ། བསྐུལ་འདེབས་པ་དགེ་བ་ལ་སྦྱོར་བ་ལ་མཁས་པར་བྱས་ཤིང་རང་གིས་མ་བཅོལ་ཡང་གཞན་ལ་ཕན་པ་བྱེད་པའི་ངག་སྨྲ་བ་བྱུང་ན། དགའ་བཞིན་དུ་གུས་པས་སྤྱི་བོ། དགའ་བཞིན་དུ་གུས་པས་སྤྱི་བོར་བླང་བར་བགྱིས་ཏེ། ང་རྒྱལ་མེད་པར་རྟག་ཏུ་རང་ལ་ལེགས་པར་སྟོན་པ། ལེགས་པར་རྟག་ཏུ་རང་ལ་ལེགས་པར་སྟོན་པ་ཀུན་གྱི་སློབ་མར་འགྱུར་བར་བྱའོ། དེ་གཅིག་བྱས་སོ། ད་གཉིས་པ་བདེན་པར་སྨྲ་བ་ལ་ཇི་ལྟར་བྱ་བ་ནི། ལེགས་པར་སྨྲས་པ་ཐམས་ཅད་ལ་དགེ་བར་གསུངས་ཞེས་བརྗོད་པར་བྱ། བདེན་པའི་ཚིག་སྨྲ་འགལ

བསོད་ནམས་བྱེད་པ་ལ་ཇི་ལྟར་སྨྲ་བ་ནི། བསོད་ནམས་བྱེད་པ་མཐོང་གྱུར་ན་བསྟོད་པས་ལེགས་པར་དགའ་བ་བསྐྱེད་ད་གཞན་དག་དཀོན་མཆོག་མཆོད་པའི་ཆེད་དུ་ལ་སོགས་པ་དག་དེ་འདྲའི་བསོད་ནམས་བྱེད་མཁན་དེ་འདྲ་མཐོང་ན། གཞན་དག་དཀོན་མཆོག་མཆོད་པ་ལ་སོགས་པའི་བསོད་ནམས་བྱེད་པ་མཐོང་བར་གྱུར་ན་དངོས་སུ་བསྟོད་པས་ལེགས་པར་དགའ་བ་དང་སྤྲོ་བ་བསྐྱེད་པར་བྱའོ། ཟོ། དེ་ལ་དེ་འདྲའི་བྱེད་མཁན་འདུག་ན་དེ་ལ་བསྟོད་ར་བཏང། ཁོ། དགའ་བཅུག་དགའ་བ་བསྐྱེད་པར་བྱའོ། བཞི་པ་གཞན་གྱི་ཡོན་ཏན་བརྗོད་པའི་ཚེ་ཇི་ལྟར་བྱ་བ་ནི། ལྐོག་ན་ཡོན་ཏན་བརྗོད་བྱ་ཞིང་ཡོན་ཏན་བརྗོད་ན་རྗེས་སུ་བརྗོད། རང་གི་ཡོན་ཏན་བརྗོད་ན་དེ་ཡོན་ཏན་ཤེས་པར་རིག་པར་བྱ།

ཁ་གསག་སྐྱེས་དོགས་དོགས་པ་དེ་འདྲ་ཡོད་ན་གཞན་ལས་ཁ་གསག་ཟེར་དུས་ད་དེ་ནས་དཔེར་ན་བཤད་ན་སྐད་ཆ་དེ་འདྲ་ཞིག་ཡོད་པ་ལྟ་ངོ་དེ་འདྲ་གི་ཁ་གསག་ལ་འགྲོ་དོགས་ཀྱི་དུས་དོགས་པ་ཡོད་ན་གཞན་ལ་བསྟོད་པ་བཏང་དགོས་འདུག་བསྟོད་ར་བཏང་གི་ཡོད་ན་གཞན་ལ་ཡང་ཁ་གསག་ལ་འགྲོ་དོགས་ཀྱི་དེ་འདྲ་གི་དོགས་པ་ཡོད་ན་ཡང་གཞན་དེ་ལ་བསྟོད་ར་གཏོང་དུས་ལྐོག་ནས་བསྟོད་ར་གཏོང་ལྐོག་ནས་གཞན་གྱི་ཡོན་ཏན་བརྗོད་པར་བྱ། དངོས་སུ་ཁོ་ལ་བསྟོད་ར་བཏང་ན་ཡང་ཁ་གསག་ལ་འགྲོ་དོགས་དེ་འདྲ་ཡོད་ན་དེ་འདྲ་འགྲོ་དོགས་མིན་ན་དངོས་སུ་རང་གཞན་ལ་བསྟོད་ར་བཏང་ན་འགྲིག་གི་ཡོད་པས་སོ། བསྟོད་པར་བྱ། གཞན་གྱིས་རང་ལས་གཞན་པའི་ཡོན་ཏན་བརྗོད་ན་གཞན་གྱིས་རང་ལས་གཞན་པའི་འོ། གཞན་གྱིས་རང་ལས་གཞན་པ་ཁོ་འདྲ་ལ་ཡོན་ཏན་བརྗོད་ན

སེམས་ནི་ཁོང་དུ་བརྗོད་ཞོ་དེ་བཞིན་ནོ་ཞེས་བརྗོད་པར་བྱའོ། གཞན་གྱིས་རང་གི་ཡོན་ཏན་བརྗོད་པ་ཁེངས་པ་མེད་པར་སེམས་པ་དེས་རང་ལ་སྨྲས་པའི་ཡོན་ཏན་ཡོད་མེད་བརྟགས་ལ། ཡོན་ཏན་ཡོད་པར་ཤེས་པར་རིག་པར་བྱ་ཡི། རློམ་པ་དང་བཅས་པར་མི་བྱའོ། གཞན་གྱིས་རང་ལ་ཡོན་ཏན་ཡོད་མེད་བརྟགས་ནས་བརྗོད་ནི། བསྟོད་ར་བཏང་གི་ཡོད་ན་ཡོན་ཏན་ཡོད་དམ་མེད་དེ་རང་ལ་བརྟག་དཔྱད་བྱེད། ལ་ཡང་རང་ལ་བརྟག་དཔྱད་མིན་ན་ཡོན་ཏན་ནི་མེད་ལ་ཡོད་མདོག་མདོག་བྱས་པས་དེ་འདྲ་བརྟག་མ་བྱེད། ཡོན་ཏན་མེད་ནས་ཡོད་མདོག་མདོག་མ་བྱེད། བརྗོད་པ་དེ་ལ་ཁེངས་པ་མེད་པར་སེམས་པ་དེས་རང་ལ་སྨྲས་པའི་ཡོན་ཏན་དེ་ཨ་ནི་ཡོན་ཏན་དེ་ཡོད་མེད་བརྟགས་ལ། ཡོན་ཏན་ཡོད་པར་ཤེས་པར་རིག་པར་བྱ་ཡོན་ཏན་ཡོད་པ་དེ་ཤེས་ན་དེ་ན་མིན་ན་ཡོན་ཏན་དེ་རང་གི་ཡོད་ང་རྒྱལ། འོ་ཐུགས་རྗེ་ཆེ། རློམ་སེམས་བྱེད་པ་ང་རྒྱལ་མ་བྱེད་སོ། རློམ་པ་དང་བཅས་པར་མི་བྱའོ། ལྔ་པ། སོ་ད་ལྔ་པ། གགས་པ། གཞན་དགའ་བར་བྱེད། ཨ། ཕན་ཡོན་དགོས་པ། གཞན་དགའ་བར་བྱས་པའི་ཕན་ཡོན་ནི། རྩོམ་པ་ཐམས་ཅད་དགའ་ཕྱིར་ཏེ་དེ་ནི་རིན་གྱིས་ཉོ་ནའང་དཀོན། དེ་ལྟས་གཞན་བྱས་ཡོན་ཏན་གྱིས། དགའ་བའི་བདེ་བ་སྤྱད་པར་བྱ། བདག་ལ་འདིར་གོད་ཡོང་མེད་ལ། ཕ་རོལ་ཏུ་ཡང་བདེ་བ་ཆེ། ཉེས་པས་མི་དགའ་སྡུག་བསྔལ་ཞིང། ཕ་རོལ་ཏུ་ཡང་སྡུག་བསྔལ་ཆེ།

དེ་ལྟར་གཞན་དགའ་བར་བྱས་པའི་ཡོན་ཏན་གྱིས་གཞན་དགའ་བར་བྱས་པའི་ཡོན་ཏན་གྱིས་ཚེ་འདིར་གཞན་གྱི་ཕྲག་དོག་མེད་ཚེ་འདིར་གཞན་གྱི་ཕྲག་དོག་མེད་པ་དང། དགའ་བའི་བདེ་བ་ལ་སྤྱད་པར་བྱ་བ་དང། གཞན་དགའ་བར་བྱས་པས་བདག་ལ་ཚེ་འདིར

ཨ་ལ་མིན་པའི་གཞན་དགའ་བར་བྱས་པས་བདག་ལ་ཚེ་འདིར་གང། ལོངས་སྤྱོད་སོགས། ལོངས་སྤྱོད་སོགས། ཡོང་སྟེ་གཏན་མེད་ལ། ཨཱ་ལ་ནི་ཚིག་ནི་གང་བྱས་སོ་ནི། ཚིག་ནི།

དེ་ལས་གཞན་གྱི་ཡོན་ཏན་ལ། དེ་ལས་ལྡོག་སྟེ་གཞན་གྱི་ཡོན་ཏན་ལ་ཁྲོ་བའི་ཉེས་པས་ཚེ་འདིར་ཡིད་མི་དགའ་བ་ལ་ལུས་སྡུག་བསྔལ་གཞན་གྱི་ཡོན་ཏན་ལ་རང་གི་དེ་བྱེད་ཀྱི་བསྡད་ན་གཞན་གྱི་ཡོན་ཏན་ལ་འབའ་དེ་ལས་གཞན་གྱི་ཡོན་ཏན་ལ་ཁྲོ་བའི་ཉེས་པས་དེ་འདྲ་བྱས་ན་ཚེ་འདིར་རང་ཡི་ཡིད་མི་དགའ་ལ་ལུས་སྡུག་བསྔལ་འགྱུར་ཞིང་ཚེ་ཕ་རོལ་ཕ་རོལ་ཏུ་ཡང་སྡུག་བསྔལ་ཆེན་པོ་འབྱུང་ངོ་སོ་དེ་ཡོང་གི་རེད། འོ་གཞན་ལ་བསྟོད་བསྔགས་བྱོས་འོ་དགའ་ཚོར་བྱེད་འདི་ག། གསུམ་པ་སྒོ་གསུམ་གྱི་ལས་བྱེད་པའི་བྱ་བ་ལ་མཁས་པ་ལ་སྒོ་གསུམ་གྱི་ལས་བྱེད་པའི་བྱ་བ་ལ་མཁས་པ་ལ་ད་གྲོགས་རེ་གཉིས་མི་འདུག་བྱ་བ་ལ་མཁས་པ་ལ་གསུམ། སྨྲ་བའི་ཚེ་ཇི་ལྟར་བྱ་བ། ལྟ་བའི་ཚེ་ཇི་ལྟར་བྱ་བ། དགེ་བའི་ལས། འབའ་ཞིག་དང་འབྲེལ་བར་བྱ་བའོ། སོ་ད་སྨྲ་བའི་ཚེ་ཇི་ལྟར་བྱ་བ་ནི་སྨྲ་ན་ཡིད་ཕེབས་འབྲེལ་བ་དང་དོན་གསལ་ཡིད་དུ་འོང་བ་དང་ཆགས་དང་ཞེ་སྡང་སྤངས་པ་དང་འཇམ་ཞིང་རན་པར་སྨྲ་བར་བྱ། ད་གང་བྱེད་ན་ཨེ་ལ་འགྲོ་རན་གི་མི་འདུག། ཨ། རན་གི་ཡིན་ད་དེར་ཞུ་བ་ད་སྒོ་གསུམ་གྱི་བྱ་བ་ནི་ད་དེ་བྱེད་དང་འདིར་ཞུ་བ་ཞིག་ད་དེ་རིང། ཡང་དེ།